ཡང་རྒན་ལགས་ཀྱི་ཡུལ་བོད་ལ་བརྩི་བདེ་ལ་གོ་བ་རེད་ཁོའི་མི་རང་ཁོང་ལ་བརྩི་ལ་གོ་བ་རེད། ཨ་ནི་བཙལ་རེད་ཁོ་གཉིས་ཀྱི་བཙལ་བཙལ་བཙལ་སྒོ་ཐེམ་པའི་འོག་ལ་ཁུག་མ་བྱས་བཅུག་བཞག་རེད། ཡང་ཕན་མ་ཐོགས་པ་རེད། འདི་པར་ཡང་ཉ་ཡིན་ན་སྦལ་པ་ཡིན་ཅིག་འཛུལ་རྒྱུ་ཡག་རེད། ཨ་དེ་འདྲ་མང་པོ་བཤད་རྒྱུ་ཡོད་རེད་ཡ། ཆགས་ཞེན་ཟེར་མཁན་དེ་ཡོད་ན་ག་གེ་ཕན་མ་ཐོགས་པ་ཅིག་ལ་འོ་དེ་དགའ་ནས་ཐམས་དད་ནས། ཕན་ཡོད་མ་རེད་གནོད་དེ་ཡོད་རེད་ད་སོ་སོའི་བློས་གཏོང་མ་ཐུབ་པ་ཡིན་ན་དེ་རེད་གང་ག་ལོག་དེ་བྱེད་ཀྱི་ཡོད་མ་རེད་ཤི་དུས་ད་ཕན་མ་ཐོགས་པ་ཕན་མ་ཐོགས་ལ་སྡིག་པའི་རྒྱུ་ཁོ་ན་བྱེད་གཞན་ནི་ང་པའི་གོག་དང་ངན་སོང་ནི་འབུ་གུ་ཡག་པའི་གནོད་མཁན་ཡིན་ཟེར་བ་དེ་ལ་རང་གི་ལག་པ་ན་ཡོད་དུས་ཕར་ཅིག་དགེ་ཕྱོགས་ལ་གཏོང་ཐུབ་ན་ཡག་པོ་ཡིན་ཨ་ནི་ཡར་མཆོད་མར་སྦྱིན་བྱས་ནས་ཡག་པོ་ཡོད་རེད་བསམ་པ་འདྲ་པོ། ག་ནས་ཡིན་ན་བག་ཕྱི་ཅན་མོ་ཕྱི་དྲོའི་ཆ་གཞན་ཡོད་གི་ཡོད་གི་ལ་ཆོ་ག་གཏོང་གི་བསྡད་ན་ཆ་ད་བཞིན་འདུག་ཐུབ་གི་ཡོད་མ་རེད། ལྷོ་བྲག་མར་པ་གྲོ་ཞན་སངས་རྒྱས་རེད་དེ་སྲས་དར་མ་མདོ་སྡེ། ཡི་དམ་དགྱེས་པ་རྡོ་རྗེ་མན་ངག་ཉག་ཚོ་གླང་ཆུང་མ་ཆུང་མན་ངག་ཡག་པོ་དེ་སངས་ནས་དེ་ལ་འདོད་ཆགས་ནས། ཨང་གུ་ལ་གྲོང་འཇུག་བྱས་ནས་སྨོན་ལམ་རྒྱག་ནས་དུ་རྒྱ་གར་དུ་བྲོས་ཁྱེད་གང་ལ་རྒྱལ་པོ་ཅིག་གི་སྲས་རུ་ཁའི་མགུར་ཁྱོད་དེ་ཞུགས་རོ་ཞུགས་ཟེར། གཞན་བོད་ལ་རོ་ཡོད་མ་རེད། དེ་བཀྲོངས་ཚར་དུས་ལ་ཞག་བདུན་རིང་ལ་མི་ཤི་རྒྱུ་མེད་ལས། རྭ་ལོས་བྱིན་གྱིས་བརླབས་བཞག་པ་རེད། ཨ་རོ་རག་པ་མ་རེད། མི་རོ་རག་པ་མ་རེད། དེ་ནས་དང་བཞག་རྒྱུའི་བག་ཙེ་ནི་སུ་ལོག་ཡོང། ཡང་མི་ལོག་རྒྱུ་ནི་དང་བྱེད་བག་ཙེ་ནི་ཚ་གཉིས་ལོག། ད་ཡིན་ཆོས་ཡག་པོ་བྱེད་མ་འགྲོ་ནི་དུད་འགྲོའི་རོ་དེ། བའི་བཤད་རྒྱ་རན་གསུངས། ཅེས་འདི་ནི་བ་དང་མི་ལ་ཡང་དབུ་མར་པ་གི་དབུ་བཏུམས་ནས་བའི་བླ་མ་ཡི་དམ་མཁའ་འགྲོ་དམ་ཅན་རྒྱ་མཚོ་ཐུགས་རྒྱུད་བསྐུལ་ནས་ངའི་བུ་ཡི་ལམ་སྣ་གྱིས་ཤིག་གདན་ཐོག་རྒྱུད་བཞི་པོ་ཅི་གནང་ནས། ད་བྷི་ཀི་ལའི་ཐུགས་སུ་བྱུང་ཡོད་རེད།

དེ་ནས་ཁྱེའུའི་རོ་དེ་གའི་འགུལ་ཙམ་འགུལ་ཙམ་བྱས། ཨ་ནི་ཡང་ལངས་ཡོང་པ་རེད། ཡ་ད་དེ་ཁྱད་མཚར་བྱུང་འདི་ག་ཡིན་འདི་ལངས་ཡོང་གི་ཡོད་འདྲ་འདུག། ཨང་གུ་དེ་མ་རེད་གསུང་བ་ད་དེ་དེ་ཞུགས་པ་ཡིན་གྱི་རེད་སྐུ་མདུན། ལྟ་དོན་མི་དངོས་གནས་ནང་མི་རྒྱལ་པོའི་དཔེ་རེད་མ་གཏོགས་རོ་ལངས་འགྲོ་བ་སྡུག་པོ་གན་མ་རེད། ལངས་སོང་གཅིག་ཚུགས་རྒྱུག་ཡོང་རྒྱལ་པོ་ལ་དཔེ་ད་རྒྱལ་པོའི་སྲས་པོ་ཡར་གསོན་ཡོང་གི་འདུག་དེ་རོ་གང་ནས་ཡ་བཞེངས་ཕེབས་གི་འདུག། རྒྱལ་པོ་གིས་སང་ལོ་ཅི་ཐོག་ད་ཚུར་ཁྲིད་ཤོག་ད་ངའི་བུ་ཡར་ལང་གི་འདུག་ན་ཁྲིད་ཤོག་གསུངས། ཨ་ཚུར་ཁྲིད་སླེབས། ངའི་བུ་ད་མ་རེད་གསུངས། ངའི་བུ་ད་མ་རེད་ཡིན་ཡང་ངའི་བུ་ལས་ལྷག་པ་མ་བྱུང་ན་ཆད་པ་མི་འདུག་ད་ང་རེ་བདག་པོ་རྒྱབ་པ་ཡིན་གསུངས། བདག་པོ་རྒྱབ་པ་རེད། དེ་ཁུངས་མེད། འདི་རེད་སྲས་དར་མ་མདོ་སྡེ་རེད་དེ་ཡིན་ཙང་འདི་ནི་སྒྲུབ་པ་ཉམས་ལེན་མཛད་ནས། དཔལ། སྐུ་ཚེ་དེ་ལ་བའི་སྒྲུབ་པ་ཞེ་དྲག་མཛད་ནས་གྲུབ་པ་ཐོབ། གྲུབ་ཆེན། དེ་རེད་ག་རེ་ཟ་ཏི་ཕུ་པ་གསང་སྔགས་སྡོང་པོ། ཁོང་ཏི་ཕུ་པ་གསང་སྔགས་སྡོང་པོ་གྲུབ་ཆེན། དང། མི་ལ་རས་ཆུང་པ་རྒྱ་གར་ཕེབས་པ་རེད། རས་ཆུང་པ། རེད། མི་ལ་རས་པ་གི་སློབ་མ་བྱས། རས་པ་རས་ཆུང་གང་བ་ལོ། མི། མར་པའི་སློབ་མ་ཡིན་ཙང་དེ་བས་ཆོས་ཀྱི་འབྲེལ་བ་དང་ལས་རྒྱུ་འབྲས་ཀྱི་འབྲེལ་བ་བྱས་ནས་ཁོང་རྒྱ་གར་ལ་ཕེབས་དུས་ཏི་ཕུ་པ་གསང་སྔགས་སྡོང་པོ་དང་ལྟ་སྟངས་བརྗེ་རེ་རེད། གསང་སྔགས་སྡོང་པོ་གིས་ཁོ་ཧ་གོ་བ་རེད།

ཚེ་ཡི་གདམས་པ་ཞུས་ནས་ཚེ་སྒྲུབ་ལྷ་གཅིག་བུམ་གཅིག་གི་ཚེ་དབང་དེ་གྲུབ་པའི་རྒྱལ་མོའི་སྐུ་ནས་ཞུས་ཚུར་ཕེབས་མི་ལ་རས་པ་ལ་ཡང་ཡར་ཕུལ། ལུས་མེད་མཁའ་འགྲོའི་ཆོས་སྐོར་ལྔ་ཡང་ཕེབས་ནས་ཞུས་ཡང་ཡར་ཕུལ་འོ་དེ་འདྲ་ཅིག་བྱུང་ཡོད་རེད་ཨང་སྙམ། ཁོང་ཀྲུང་གོ་ཡ་ཡང་ཁོང་ལ་གྲོང་འཇུག་གི་གདམས་ངག་ཡོད་རེད་བ་གྲོང་འཇུག་གི་གདམས་ངག་དེ་མེད་པར་བཟོ་དགོས་ཡོད་དེ་ཁོ་རང་ཉིད་པས་ཞལ་འདེབས་ཀྱི་ཟུར་ནས་བལྟས་ཚེ་མ་འགྲིག་པ་རེད། འདི་ཀའི། རྭ་ལོ། རྡོ་རྗེ་རྗེའི་ར་བ་ཡོད་དོ་མེད་དོ། རྡོ་རྗེ་རྗེའི་ར། ཀྱེ་ད་ད། དར་མ་མདོ་སྡེ་གི་ཐུགས་ལ་ཡ་ད། རྭ་ལོ་དེ་ཀའི་སྐད་གྲགས་ཆེན་པོ་ཞེ་དྲག་འདུག། ཁོ་བོ་ཁོ་རང་གི་ཡབ། དར་མ་མདོ་སྡེའི་རྩ་ལ་ཅིག་ཆོས་ཞུ་ཅིག་གཏུགས་རོགས་བྱས་ན། ཨན་དར་མ་མདོ་སྡེ་སྐད་གྲགས་ཆེ་རུ་འགྲོ་གི་རེད་དགོངས་ནས། ཨན་ཁྱོད་རང་ཡི་དམ་དུད་འགྲོའི་མགོ་ཅན་དེ་མ་མཆོད་མ་བསྟེན། དུད་འགྲོའི་མགོ་གིས་ཆོས་གསུང་ཤེས་ཀྱི་མ་རེད། དེ་ལ་ངའི་པཱ་ཕའི་ཡི་དམ་ཨན་དཔལ་དགྱེས་པ་རྡོ་རྗེ་ཟེར་མཁན་དེ་ཡག་པོ་ཞེ་པོ་ཅིག་ཡོད་རེད་ཟེར་དེ་ཞུ་རོགས་གནང་བྱས་པ་རེད། དུད་འགྲོའི་མགོ་ཅན་དང་མ་ནུ་མགོ་ཅན་ཟེར་ཡག་མེད་ཡི་དམ་རང་གི་བསྟེན་སྟངས་བསྒྲིགས་ནས་འགྲིག་གི་ཡོད། ཨན་དེ་ནས་བཙལ་ཤོག་གསུངས་རེད། བཙལ་རྟོགས་ཤོག། ཁྱོད་སྒུག་དང་ང་སྒུག་ཟེར། དེ་ནས་ཏོག་ཙམ་མ་འགྲིག་སོང་ཟེར། ཨན་རྭ་ལོ་གིས་ཡང་ད་འདི་མེད་པར་མ་བཟོས་ན་ཁོ་ལ། གྲོང་འཇུག་གི་གདམས་ངག་དེ་མི་ལ་སྤེལ་ས་རེད་ཟེར། ཉི་མ་དེ་ལ་ལྟད་མོ་ཆེན་པོ་ཡོད་ས་ཅིག་ལ་རྭ་ལོ་ཕེབས་ཡོད་རེད། དེའི་ཞོགས་ཀས་དར་མ་མདོ་སྡེ་ཞོགས་ཀས་སྔ་པོ་ཡར་བཞེངས་ནས་མི་རྒན་དགུ་བྲག་མོ་བའི་ཨ་མ་རྒན་གོག་ཅིག་གིས་ཇ་བསྐོལ་ནས་བྲེལ་བ་ཚ་འདུག་ཅེས་འབུད་པ་བརྒྱབ་མེ་མ་ལྷེབ་ལྷེབ་ལྷེབ་ལྷེབ་འབུད་པ་བརྒྱབ་ཡོད་རེད། དེ་ཨ་མའི་ཐབས་ལ་ཨ་མ་རང་ག་རེ་བྱེད་ག་བྲེལ་བ་དེ་འདྲས་བྱས་ནས་ཇ་བསྐོལ། ཨ་ང་ཇ་མགྱོགས་པོ་མ་ཁོལ་བར་ང་དེ་རིང་ལྟད་མོ་ལ་འགྲོ་དགོས་ཡོད།

ཨ་ནི་ཕེབས་སོང། ཨ་མི་མང་པོ་ཡོད་ས་དེར་སླེབས་དུས་ཨ་དར་མ་མདོ་སྡེ་ཕེབས་ཡོང་ཙང་གཅིག་གིས་ཡར་ཕེབས་དང་གཉིས་ཀྱིས་ཡར་ཕེབས་གང་ག་མང་ཤོས་མང་ཤོས་བྱས་ནས་མི་རྭ་ལོ་དང་དྲན་འཛིན་རེད་གསུངས་བ་རེད། དགོས་ནི་ཡ་རེད། ཨ་ནི་རྭ་ལོ་ཁོ་རང་གཉིས་དྲན་འཛིན་བྱེད་ཞུ་བ་དེ་དུས་རྭ་ལོ་གི་དཔའ་གྲོགས་གཅིག་དང། ཁྱེད་རང་ལྷ་ཡི་སྐྱེས་རིང་ལ་ཐུགས་གཡེངས་པའི་དུས་འདྲ་ཡོད་པས་ཅེས་བ་རེད།

མི་ཟེར་ཚེ་རིང་བྱས་པ་འདི་རྭ་རྒན་ང་ཡི་ཁྱད་ཆོས་ཡིན། རྡོ་རྗེ་འཇིགས་བྱེད་འདི་པའི་འཆི་བདག་གཤིན་རྗེ་ཀྱི་གཉེན་པོ་ཡིན་ཙང་ཚེ་ཡི་ལྷ་རེད། ཨ་ནི། རྡོ་རྗེ་འཇིགས་བྱེད་ཀྱི་རྣལ་འབྱོར་ལ་བརྟེན་ནས་སྐལ་ཚད་འབྲེལ་བྱ་ནས་ཚེ་ལ་མངའ་བརྙེས་པའི་ཐོག་ལ་ལོ་བརྒྱ་དང་ལྔ་བཅུ་བཞུགས་པ་རེད། ལོ་བརྒྱ་དང་ལྔ་བཅུ་རེད་དུས་རྒས་པའི་དྲི་མ་ཡོད་མ་རེད། བའི་ཆོས་གྲུབ་ཚོད་དམར་པོ་ཡོད་རེད། སྐུ་ཤ་ལ་གཞོན་ཉམས་ཡོད་རེད། ཅེས་རྭ་ལོ། ད་ང་ཚོ་ཅི་ནུས་མི་ནུས་མི་ཤེས། འཕོ་བ་གི་ཁྲིད་ལུང་འགྲོ་པ་ཐལ་ཆགས་ཀྱིས་ཨ་ལས་འགྲིག་སོང།

ཐོས་པའི་རྗེས་འཇུག་སྒྲུབ་པ་སྙིང་པོར་བྱེད། སྐྱེ་བའི་རྫོང་ལས་ཚེགས་ཆུང་ཐར་བར་འགྱུར་གསུངས། ཨ་ཐོས་པ་དེ་ག་བ་ག་བ་ཡིན་ན་ཐོས་པ་བྱས་པའི་བཤད་ཉན་བཞག་ན། ཨ་འཛག་འཛག་མི་གཙང་བ་རྣམས་ལས་རིན་པོ་ཆེའི་སྙན་བརྒྱུད་ཡོད་རེད། ང་རང་ཚོ་ལ་བའི། ཆོས་རྣམས་རྣམ་དག་ཞིག་པའི། མགུལ་དུ་དགོས་རེད་དེ་ནས་ཆོས་རྣམ་དག་ཟེར་དེ་ག་འདྲས་ཟིན་གང་ཟག་རྩ་ཆེ་བ་བླ་མ་མིང་ཡོད་མཁན་ཅིག་ཅིག་གསུང་རེ་དང་སྙོག་སྙོག་གི་གསུང་ཟེར་དེ་དེ་གི་ཕན་གི་མ་རེད། སུས་གསུང་ནས་མ་གསུང་སངས་རྒྱས་ཀྱི་གསུང་ནས་གསུང་རེ་ཟེར་ཡོད་མ་རེད་གང་ཟག་ལ་མི་རྟོན་ཆོས་ལ་རྟོན་བྱས་པ་རེད། གསུང་མཁན་པས་སུ་ཡིན་ནམ་ཡང་ནས་གསུང་ཡག་ཆོས་ཁོ་རྣམ་དག་ཅིག་དགོས་ཀྱི་ཡོད་རེད་སངས་རྒྱས་རང་གིས་པས། རྒྱལ་བ། ནི་རེ་བ་མཁས་དགེ་སློང་དག་གམ་མཁས་རྣམས་ཀྱིས་ལེགས་པར་བརྟག་ལ་ང་ཡི་བཀའ།

ད་ངེས་དོན་ལ་རྟོན་སྐོར་དེ་ངེས་དོན་གྱི་གནས་ལུགས་དེ་བཙལ་བའི་སྐོར་དུ་ང་རང་ཚོས་སོ་ཅི་ཡོད་ཀྱི་ངེས་དོན་གྱི་གནས་ལུགས་ཤེས་ཀྱི་མ་རེད། དེ་ཡིན་ཙང་ང་རང་ཚོ་དབང་པོ་ལྔ་གི་གང་སྣང་བ་དེ་འཁྲུལ་བ་རེད། དབང་པོ་ལྔ་གི་སྣང་བ་ཡུལ་ལ་བདེན་པ་གྲུབ་པ་ཤ་སྟག་སྣང་གི་ཡོད་པ་རེད། དེ་ཡིན་ཙང་དེ་སྣང་བ་ལ་ཆ་ཞིག་པོ་ཞོག་རྒྱུ་ཡོད་མ་རེད། ཡེ་ཤེས། དེ་ནི་འདི་རེད་བ། ཡེ་ཤེས་རང་གི་བས། རྗེས་སུ་དཔོག་ནས་ཤེས་པ་དེ་ཆ་ཞིག་པོ་ཞོག་བྱས་ཙང་རྣམ་ཤེས་ལ་མི་ཤེས་རྟོན་ཡེ་ཤེས་ལ་རྟོན་ཡིད་རྟོན་པ་བཞི་དང་མི་རྟོན་པ་བཞི་ཟླ་གསུམ་ཡོལ་དང་འོག་དུ་ཟེར་དེ་ཚོ་དག་གི་དགེ་བཤེས་རྣམ་པ་ཚོ་མ་གཏོགས་ཞེ་དྲག་ཞེ་དྲག་གི་ཤེས་ཀྱི་མ་རེད་བསམ་གྱི་འདུག་ཨ། ཤེས་ཀྱི་ཡོད་མ་རེད་ཟེར་ཡ་དེ་ངན་པའི་མཚང་བཤད་རེ་བ་བྱས་པ་མ་རེད་དེ། ཁོ་སློབ་གཉེར་གཅིག་མ་བྱས་ན། ལས་སླ་མདོག་ཁ་པོ་གཅིག་ལ། ཨ། ཤོད་རྒྱུ་ཁག་པོ་འདྲ་པོ་གཅིག་བསམ་བློ་གཏོང་རྒྱུའི་གོ་རྒྱུ་ཁག་པོ་འདྲ་པོ་གཅིག་ཡོད་རེད་དེ་འདྲས་རེད་དེ་འདྲས་ཡིན་ཙང་ད་གང་ཡིན་ན་མིན་ན། ཨུན། ད་རིང་ཤོད་ཡག་གི་ཆོས་གི་མཚམས་དེ་ད་ང་རང་ཚོ་ཆོས་འདི་ཚོ་བས། ལྟེ་བ་ཆོས་ལ་བའི་བརྟག་དཔྱད་བྱེད་དགོས་ཡག་ཡོད་མ་རེད། ཡིན་ནའི་ཤོད་མཁན་གྱི་ནོར་འཁྲུལ་ཏོག་ཏོག་ཡོང་གི་རེད་ནོར་འཁྲུལ་བཤད་ཀྱི་རེད། བཤད་པའི་སྐོར་དུ་ཡིན་གཅིག་མིན་གཅིག་དེ་ནི་མཚམས་མཚམས་ཁ་ནོར་མཚམས་མཚམས་བསམ་པ་ནོར་རོ་འགྲོ་གི་ཡོང་གི་རེད་མ་གཏོགས་དཔེ་ཆ་ནང་ལ་ཡོད་པ་ལ་ནོར་འཁྲུལ་ཞིག་པོ་ཡོད་མ་རེད། ཡིན་ནའི་དཔེ་ཆ་མི་མཐུན་པོ་ཡོད་རེད་ཡང། དཔེ་ཆ་ནང་མི་མཐུན་པ་ཏོག་ཏོག་ཡོད་ཡ་དེ། ང་ད་ནི་རེད་པས། ན་ནི། སྔགས་ཀྱི་སྐོར་ལ་ཞེ་དྲག་རང་ཡོང་བཞིན་ཡོད་མ་རེད། གནས་ལུགས་དཔེ་གཞུང་རྒྱ་ཆེན་པོ་ཚོ་མི་མཐུན་པོ་ཡོད་རེད། ཡོད་དགོས་ཡ་དེ་ག་རེ་ཟེར། ཁས་ལེན་མཐུན་ན་ཁྱད་པར་མེད། རྟོགས་པ་མ་མཐུན་གྲུབ་ཐོབ་མིན་ཅེས་པ་རེད། གྲུབ་པ་ཐོབ་ཡོང་དུས་རྟོགས་པ་མཐུན་དགོས་རེད་གང་ག་གིས་སྟོང་ཉིད་མངོན་སུམ་དུ་མ་རྟོགས་ན་གྲུབ་ཐོབ་མ་རེད། སྟོང་ཉིད་རྟོགས་ན་རྟོགས་ལུགས་གཅིག་པ་རེད། གྲུབ་ཆེན་ཟེར་མཁན་འདི་རྟོགས་པ་མཐུན་དགོས་རེད། ཁས་ལེན་མཐུན་དེ་མཁས་པ་མིན་ཅེས་ཁས་ལེན་པ་རྗེས་ཟློས་བྱས་ཁས་ལེན་ན་མཁས་པ་མ་རེད་ཅེས་པ་རེད། དེ་ལབ་པའི་རྗེས་ཟློས་རེད་པ་ཅེས་བྱས་ནས་དེ་མེད་དེ་གཅིག་པའི་རྣམ་དཔྱོད་ཀྱི་རྩལ་བཏོན་ནས་མ་འདྲ་དེ་བཤད་དགོས་ཀྱི་ཡོད་རེད། ང་རང་ཚོ་མ་འདྲ་བཤད་ཅི་བཤད་ཡག་དང་ཡག་མ་རེད་བ་དེ་རྒྱ་གར་ནང་ལ་ཡིན་ནམ། དཔེ་དཔེ་ཆ་གཅིག་ལ་འགྲེལ་པ་གཅིག་རྩོམ་པ་ཡིན་ནམ། ཡང་རྒྱུ་གཅིག་གིས་རྩོམ་ན་སྔ་མའི་འགྲེལ་པ་དེ་དང་མ་འདྲ་ཚེ་བཤད་སྲོལ་ཁ་ཁ་ཞིག་དགོས་ཀྱི་རེད། དེ་མེད་ན་ཁོ་རྗེས་ཟློས་དེ་རྩོམ་ན་ཆོག་ཡག་མ་རེད། བོད་ལ་དེ་འདྲ་མ་རེད་བོད་ཀྱི་བསྟན་བཅོས་རྗེས་ཟློས་ཡིན་བྱས་པ་རེད། མ་འོང་གི་བཤད་བྱ་ཧིན་ནི་ཁྱད་པར་དག་ག་ཡོད། དཔེར་ན་སེ་ར་བྱེས་སྨད་གཉིས་ཀྱི་འགལ་བ་ལྟག་སྤྲོད་ཡོད་པ་ཡ། སེ་ར་བྱེས་ཀྱི་བླ་མ་རྗེ་བཙུན་པའི་ཡིག་ཆ་རེད།

ལྷའི་རྗེ་བཙུན་པ་ལ་སྤྱོད་འཇུག་ཤ་སྟག་རེད་པ་ཅི་ཡོད་རེད་མ་མཐུན་པ་ཤ་སྟག་ཅིག་བྱས་ནས། དེ་རེ་ཡིན་ཙང་ཁས་ལེན་ཕིག་གི་དོན་ལ་གནས་ཡག་སྟེ་རྗེ་བཙུན་པའི་ཡིག་ཆ་གནས་ཆེ་རེད་ཅེས་ཁབ་གསུལ། པས། ཧ་ལས་དགོས་ཡ་སང་སང་དེ་ང་ཚོ་མ་འགྲིག་མཁན་ཡིན་ན། པས། འབྲས་སྤུངས་དགའ་ལྡན་ཡིག་ཆ་རྩོད་པ་དེ་བཞིན་རྩོད་བསྡད་མཁན་སེ་ར་སྨད་པ་ཅིག་དང་རྩོད་པ་ཅིག་དང་མན་ཇི་གོ་ལོག་ཅིག་ལབ་ལ་འོ་ཙི་ད་འདི་འདྲའི་ཧ་བ་སང་སང་ཅིག་ཡོད་རེད་དེ་ཁོ་ཚོའི་ཡིག་ཆ་ནི་ཡོད་རེད། ཡིག་ཆ་འདི་ཡོད་ས་དེ་ད་བརྩི་མཐོང་ན་ཐུག་མི་ཡོང། དྲག་པོ་ཡོད་རེད།

ང་ཚོའི་ཡིག་ཆ་ཡིན་ཁོ་ཚོའི་ཡིག་ཆ་རེད་གྲྭ་ཚང་ཕྱོགས་རིས་ཀྱིས་ཡིག་ཆ་ཨ་ཐུག་མི་ཐུག་བྱེད་ཡ་དེ་ལ་འགན། པ་ཡིན་ན་ཆོས་སྤོང་གི་ལས་ལ་འགྲོ་ཡ་ཡོད་རེད། ཆོས་སྤོང་གི་ལས་ལ་འགྲོ་ཡ་དེ་བས་ཕལ་ཆེར་རང་ཚོ་ཉེས་པ་ལ་ཡོང་གི་ཡོད་རེད། ཆོས་སྤོང་གི་ལས་ཟེར་མཁན་ཧ་ཅང་གི་བས་ཉེས་དམིགས་ཆེན་པོ། གང་ཞིག་ཡིད་ནི་ཆོས་ལ་སྡང་བ་དེ་ལ་ཐར་པ་ག་ལ་ཡོད་གསུངས། ཕ་མ་དགྲ་བཅོམ་གསོད་གང་མཚམས་མེད་བྱེད་པའི་མི་དེ་ཡང་ཆོས་ཉིད་ངེས་པར་བསམ་ན་དེ་ལས་མྱུར་དུ་ཐར་འགྱུར་གྱི། གང་ཞིག་ཡིད་ནི་ཆོས་ལ་སྡང་བ་དེ་ལ་ཐར་པ་ག་ལ་ཡོད་གསུངས་རྗེ་བཙུན་བྱམས་པ་མགོན་པོས་ཆོས་སྤོང་གི་ལས་ལ་བཤགས་ཐབས་མེད་པའི་བཟོ་འདྲ་གསུངས་ཡོད་རེད། རྩ་བ་ནས་བཤགས་ཐབས་མེད་པ་ག་ལ་ཡིན་ཏེ། ཆོས་སྤོང་གི་ལས་ཀྱིས་ཆོས་སྤངས་པ་ཡིན་ན་ཆོས་ཚུལ་བཞིན་བསམ་བློ་མི་གཏོང། ཆོས་ཚུལ་བཞིན་བསམ་བློ་མ་གཏོང་ན་ཆོས་སྤོང་ཐབས་གང་རེད། དེ་དགོངས་པ་རེད། ད་འོ་ན་ཆོས་སྤོང་གི་ལས་ཀྱི་རྒྱུ་གྲུབ་པ་དེ་ག་རེ་རེད་ཟེར་ན། སྐྱེ་བ་སྔ་མ་བསོད་ནམས་མེད་པ་དང་གཅིག། གྲུབ་མཐའ་ངན་པ་ལ་ཞེན་ཁོག་བྱས་པ་ཐོག་མ་ནས་གྲུབ་མཐའ་ངན་པ་ལ་ཁ་རྒྱག་ནས།

ཨ་ནི་གཅིག་མ་མཐུན་གྱི་ཕྱོགས་དེ་འོ་དེ་ཚོ་སྒྲུག་ནས་དེ་ནས་སྟོང་ས་བཟོ་རྩོད་ན་མི་མཐུན་པ་ཤ་སྟག་སྒྲུག་རྩོད་པ་ཡོད་ས་ཤ་སྟག་སྒྲུག་ཨ་གཞུང་ཁོལ་སྙོམས་པོ་མ་བྱུང་བ་བྱས་བག་ཆེན་གྱི་མགོ་ནས་མཐའ་བར་དུ་རྩོད་ཨ་ནི་མན་ངག་གི་གནད་དེ་བཤད་རྒྱུ་མེད་པ་བྱས་ཨང་དེ་འདྲ་བྱས་ན་སུ་ཞིག་ཀྱང་ཞི་རག་རག་པ་རེད་དཔེ་ཆ་ཕྱོགས་རིས་མེད་པ་ཅིག་གིས་པ་རུག་མ་ལས་པ་ཅིག་ཡག་པོ་ཞིག་ལྟ་དགོས་ཀྱི་ཡོད་རེད་དེ་ལྟར་ཡོད་ན་ཨ་ནི།

ཆོས་ཞིག་བྱེད་ཀྱི་ཡོད་ན་ཆོས་ཀྱི་སྒོ་འགྲོ་བ་དེ་སྐྱབས་འགྲོ་རེད། སྐྱབས་འགྲོ་ནི་ཡང་མ་འགྲོ་བ་ལ་སྒོ་ནི་མ་འགྲོ་ཁོ་མ་ནི་ལེགས་མར་བསྟན་པ་ལ་འཇུག་པའི་སྒོ་དམ་པ་སྐྱབས་འགྲོ་ཅེས་པ། སྐྱབས་འགྲོ་དེ་ལ་ཡེ་དག་བཟོད་གསོལ་ཟིལ་ཚིག་དངོས་གནས་དྲང་གནས་ཀྱི་སྐྱབས་འགྲོ་ཁ་ཙམ་ཚིག་ཙམ་མ་ཡིན་པ་བྱེད་ཐུབ་ན་དེ་རང་གིས་ཆོས་འགྲོ་ཟེར་བ་ཅིག་རེད། ད་ཐེག་པ་ཆེན་པོའི་བྱང་ཆུབ་སེམས་ཡག་ཅིག་མ་བསྒོམས་ན་ཐེག་ཆེན་གྱི་ལམ་གྱི་གཞུང་ཤིང་རེད། བྱང་ཆུབ་སེམས་ཉམས་སོང་ན་སངས་རྒྱས་གཙུག་ཏོར་འཁྲུངས་དེ་ནས་ཐེག་པ་ཆེན་པོའི་ནང་པའི་ཡིག་གསུང་བ་རེད་གཞན་ཕན་མ་རེད། བྱས་ན། དེ་ཉིད་ཀྱིས་ངེས་པར་དུ་དགོས་པ་ཡིན་ས་བསྐལ་པ་དུ་མར་རབ་དགོངས་མཛད་པ་ཡི་ཐུབ་དབང་རྣམས་ཀྱིས་འདི་ཉིད་ཕན་པར་གཟིགས། ད་ང་རང་ཚོ་ལ་དགོས་ཡ་དེ་ལ་ཆོས་དེ་ཁས་ཚ་པོ་ཡང་ཚན་པ་མགོ་ལ་ར་གོག་ཅིག་ཡོང་མཁན་འདུག་ཅིག་ཁས་ཚ་པོ་ཅིག་སང་ཉིན་གནངས་ཉིན་དགུང་གཅིག་རེ་འགྲོ་བ་རེད་ཟེར་ཡ་ཅིག་བྱུང་ན་དགའ་པོ་ཡོད་རེད། དེ་འདྲའི་གི་དགའ་རྒྱུ་ཡོད་མ་རེད་སྔར་མ་བྱུང་བ་ཅིག་བྱུང་ན་ཡག་རྟགས་རང་ཡིན་གྱི་མ་རེད། སྐྱེས་བུ་དམ་པ་སྔ་མ་ཚོ་ལ་མ་ཡོང་དགེ་བའི་བཤེས་གཉེན་སྔ་མ་ཚོ་ལ་མ་བྱུང་བ་ཅིག། ད་ལྟ་སོ་སོའི་ལྷོ་གནས་བྱས་མོ་དགུ་སྒོང་བརྒྱད་མོ་སྒོང་ངེ་གཅིག་ལ། དཔལ་ལམ་སང་གཅིག་འདོན། ཨེ་ན་གཅིག་བྱས་ན་ནི་ཡང་ན་སོ་སོའི་ལ་རྟོགས་པ་རྫུ་བ་ཅིག་བྱེད་ཀྱི་རེད་ཡང་ན་ཆོས་དེ་གཡུག་འགྲོ་ཡོད་རེད། ཅེས་ཐུལ་བ་ད་ག་ལམ་སང་ཙོག་ཙོག་བྱས་བསྒོམས། ད་རིང་གཅིག་སྒོམ་བརྒྱབ་སང་ཉིན་དེ་ང་ག་རེ་རེད་འདུག་ཅེས་བལྟ། ག་རེ་ཡོད་མ་དང་ཡང་སྒོམ་ཏོག་བརྒྱབ་ག་ཅིག་ཉམས་མྱོང་ག་རེ་ཡོད་འདུག་བལྟ་ག་རེ་ཡང་མེད་ཙང་མར་ལོག་ཡོང་འགྲོ་ཡོད་རེད་ད་ཁོས། བླ་མ་ཞང་གིས་དེ་མ་ཐག་ཏུ་དྲོད་རྟགས་འདོད་བཤོལ་ལ་ཁད་ཀྱི་སྔ་ལྟས་ཡིན་ཅེས་པ་རེད། དགུང་ལོ་མ་ཆུང་གི་དྲོད་རྟགས་གཅིག་ཨེ་འདུག་ལྟ་ད་རིང་སྒོམ་གཞོན་སང་ཉིན་གོ་ནང་ཤོར་བའི་ཐུགས་ཁར་ཆགས་རང་གནང་དོན་ནི་དྲོད་ཅིག་ཨེ་འདུག་ལྟ་ཨ་མ་གཅིག་གི་གཡུག་བྱས་འགྲོ་ཡོད་པ་རེད་ཅེས་པར་བླ་མ་ཞང་གི་དེ་མ་ཐག་ཏུ་གྲོས་ཐག་འདི་ཤུལ་ལ་ཁད་ཅིང་ང་དེ་ཡིན། སྙུགས་སྲིང་དགོས་ན་སྤྱི་གཙུག་ཆེ་སའི་ཆོས་སྲིད་ངེས་པ་སྙུགས་སྲིང་ཡུན་རིང་པོ། པའི་ཚེ་དང་སྒྲུབ་པ་མཉམ་པ་བྱེད་དགོས་ཡ་གཅིག་ཡིན་པ་ལ། འདོད་ཐག་ཉེ་པོ་བྱེད་ཀྱི་ཡོད་མ་རེད་གསུངས་པ་རེད། སྙུགས་སྲིངས་འདོད་ཐག་མ་ཉེ་མཛོད་ལ་འུར་ཕྱེ་གཏོར་མ་འགམ་མཛོད་ཅེས་པ་རེད་ད་བོད་པའི་སྐད་ཆ་རེད། འདི་བ་ད་ལྟ་ཕྱེ་གཏོར་འགམ་མཁན་ཡང་ཡོད་མ་རེད། འདི་བ་སུ་ལས་རིགས་བོད་པ་བའི་འདུག་ཚུལ་དང་བོད་པ་ལས་བའི་དང་མི་འདྲ་ཅིག་ད་འདི་བ་སུ་ལྟོ་ཆས་ཡང་སུ་ལས་བ་ཡིན་མོད་ཆུང་བ་ལས་གཅིག་རེད་ད་འདི་བོད་ལ་ནི་ཨ་ནི་སྤགས་ཟ་ཡོད་པ་རེད་ལ། ས་བི་སུ་བི་སུ་ས། དེ་ནས་གྲོད་ཁོག་ལྟོགས་སོང་ནས་སྤགས་ཟ་ཤོས་རྩམ་པ་མ་ནང་བྱས་པ་རེད་སྤགས་བརྫི་ལོང་མེད་པ་བྱས་གྲོད་ཁོག་ལྟོགས་ལམ་སང་རྩམ་པ་འགམས་ནས་བསྡད་ན་ཕན་གྱི་ཡོད་མ་རེད་ལ་འུར་ཕྱེ་གཏོར་མ་འགམ་མཛོད་ཟེར་དེ་རེད། འདོད་ཐག་ཉེ་པོ་མ་བྱེད། ཟེར། འོ་ད་དེ་འདྲའི་གི་བའི། སྐྱེས་བུ་དམ་པའི་གསུང་འབྲུག་མི་ཙམ་པོ་བརྒྱ་རེ་གི་གསུང་རེད། གང་ཡིན། དེ་འདྲ་ཡོད་རེད་ཅེས་དུས་དེ་བས་ང་རང་ཚོ་པས་མན་ངག་ཚིག་གཅིག་གིས་མན་ངག་བསྡུས་ན་མིག་རྒྱང་སྲིངས་ཡིད་རྒྱ་སྐྱེད་ཁོང་གསང་ལྷོད་ཟེར་སོགས་ཚིག་གསུམ་རེད། མིག་རྒྱང་སྲིངས་ཟེར་དེ་བས་སེམས་ཕུགས་ཀྱི་བས་བསམ་བློ་གཏོང་ས་དེ་སངས་རྒྱས་ཀྱི་གོ་འཕང་དེ་ལ་བཏགས་པ་རེད། སངས་རྒྱས་ཀྱི་གོ་འཕང་དེ་རང་གི་ཐོབ་བྱ་མཐར་ཐུག་ལས་ཀ་དངོས་གནས་དྲང་གནས་ཀྱི་དམིགས་ཡུལ་དེ་རང་མ་ཐོབ་བར་ལ་ང་པས་ཡལ་བའི་ལས་ཀ་མེད་བསམ་པ་ཐག་རིང་ས་དེ་དམིགས་སུ་བཙུགས་ནས།

དེ་ནས་མ་བྱུང་བ་ཡིན་ནས་ཁ་བཀང་ངོ་ཞེས་ལས་སྤྲད་གྲོགས་པོ་འགའ་རྫ་ལ་སྤྲད། དེ་འདྲའི་མེད་ས་གཅིག་ལ་བ་འཕྲོ་བརླག་གཏོང། ཨ་རང་ལ་མེད་མི་ལ་མེད། ཕུགས་ལ་མི་ཕན། ཨང་དེ་འདྲའི་གཅིག་ལ་འགྲོ་གི་ཡོག་རེད་མ་གཏོགས་གཞན་ཡིན་ན་ང་རང་ཚོ་བས་དངོས་གནས་དྲང་གནས་བྱས་ན་དགེ་ལུགས་པའི་དགེ་བཤེས་རྣམ་པ་ཚོ་དང་ཞུ་བ་ཚོ་བྱས་ཡག་ད་ཕུགས་ནོར་བཅུ་བྱས་པ་རེད། ཕུགས་ནོར་བཅུ་དེ་ཕུགས་ཀྱི་ནོར་འགྲོ་བ་དེ་རེད། མི་གྲལ་ནས་བུད་ཁྱི་གྲལ་སྙེགས། ལྷ་གྲལ་ཐོབ་ཟེར་བུད་སྙེགས་ཐོབ་གསུམ་ཟེར་གཅིག་རེད་དོ། གསུངས་རེད། ནང་ལ་བསྡད་དེ་ཕ་མའི་རྩར་བསྡད་དེ་སྤུ་གུ་བཞི་ལྔ་གཅིག་ཡོད་ན་སྤུ་གུ་སྡུག་ཤོས་མི་གྲལ་མ་སོས་མ་དེ་གྲྭ་པ་བཟོ་གི་རེད། སྤུ་གུ་ཡག་ག་དེ་ཉར་སྡོད་གི་རེད་བྱས་ཙང་ཁོ་མི་གྲལ་མ་སོས་སོང་བ་རེད་ད། མི་གྲལ་ནས་བུད་སོང་བ་རེད། ཕ་མ་ལ་མ་དགོས་པ་བྱས་དེ་བས་གྲྭ་པ་བཟོ་བྱ་བ་རེད་གྲྭ་པ་རྩབ་རིས་བྱས། ད་ཁོ་གྲྭ་པ་བྱས་ནས་ཆོས་རེ་བ་ཅིག་བྱེད་ཀྱི་ཡོང་ཡིན་འདུག་དཀའ་ལས་རྒྱབ། འདོད་ཆུང་ཆོག་ཤེས་བསྟེན། ཁྱི་དང་འདྲ་འདྲ་བྱས། ཟས་སྤྲང་ཟས་ལ་བརྟེན་རྡོ་དཀའ་ལས་རྒྱབ་འདུག་ཟེར་དེ་ནས་ཆོས་རིན་པོ་ཆེ་ཇི་རོགས་བྱས་ན། ཨེ་ཡོང་ལུགས་གཅིག་ལ་ཡང་གང་ཁོབ་ཨ་ཐོབ་མི་ཐོབ་ཅེས་སྤུ་བོ་པིག་ཤ་བ་དེ་མང་ཡོང་དུས་གང་ག་ལོག་གི་བྱ་འོང་ཞོར་འདས་ཕས་དེ་ཕས་སི་མ་རག་པའི་སྡུག་བསྔལ་ཡོང་རེད་ཁོ་ལྷ་འདྲ་བོ་རེད་ཚར་རེད་མི་གྲལ་ནས་བུད་ཁྱི་གྲལ་ཐོབ་ལྷ་གྲལ་ཁྱི་གྲལ་སྙེགས་ལྷ་གྲལ་ཐོབ་ཟེར། རྡོ་རྗེ་སྤུན་གསུམ་དང་པོ་ཁྲེལ་ག་རེ་ཟ་ཐེབས་མེད་རྡོ་རྗེ་ཁྲེལ་མེད་རྡོ་རྗེ་ཡེ་ཤེས་རྡོ་རྗེ་གསུམ་རེད། ཁྲེལ་མེད་རྡོ་རྗེ་སྔོན་དུ་གཏོང་ཐེབས་མེད་རྡོ་རྗེ། ཡིད་ལ་བྱ་ཡེ་ཤེས་རྡོ་རྗེ་རང་དང་འགྲོགས། དང་པོ་ད་ལྟོ་གོས་མེད་པར་སློང་འགྲོ་དགོས་བྱུང་ཡང་ངོ་ཚ་ཡ་ག་གེ་མེད་བསམ་པར་བྱེད་དགོས་རེད་ཨ་ཨོ་རྟ་ནག་ཏི་ཅལ་ཁྲེལ་ཡོད་མི་འདུག་སོང་ཚེ་མ་བསྡད་པ་བྱས་ཁྲེལ་མེད་རྡོ་རྗེ་སྔོན་དུ་བཏང། ཐེབས་མེད་རྡོ་རྗེ་ཟེར་དུས་རྐྱེན་སུ་ལ་ཐུག་རུང་ངས་ཆོས་དེ་གཡུག་མི་བྱ་ཨ་བསམ་པར་བྱེད། རྐྱེན་སུ་ཡི་གནས་པའི། རྐྱེན་གང་གི་གནས་པའི་ཆོས་ཀྱི་རྩ་དེ་རྐྱེན་ག་འདྲ་ཅིག་ན་བཟོད་པ་ཅིག་གོ་དགོས་པ་ཐེབས་པའི་རྐྱེན་ཐེབས་པ་ཅིག། ཆོས་ཀྱི་བའི་གཡོ་ཡག་གི་ཐེབས་པའི་དང་ཆ་དེ་མི་ཐེབས་པ་ཅན་ཐེབས་མེད་རྡོ་རྗེ། དེ་འདྲ་ཅིག་གིས་ནི་ཐ་མ་ཡེ་ཤེས་རྡོ་རྗེ་རང་དང་འགྲོགས་ཟེར་ཡེ་ཤེས་རྡོ་རྗེ་ད་དེ་ནས་གྲུབ་པ་ཐོབ་ཡོང་དགོས་པ་རེད། ད་ག་ནང་བཞིན་ཕུགས། བློ་ཕུགས་ཆོས་ལ་གཏོད་བྱ་བའི་ཆོས་དེ་མ་བྱས་པ་གལ་ཅིག་མེད་བསམ་བློ་ཕུགས་དེ་ཆོས་ལ་གཏོད།

བཅུ་པོ་དེ་ལ་བཤད་པ་རྒྱ་ཆེན་པོ་བྱེད་ན་མང་པོ་ཡོད་རེད་དེ་ལ་ཕུགས་ནོར་བཅུ་ཡོད་ལབ་རྒྱུ་མིང་ཙམ་སླེབས་སོང་ཆུ་ཆེན་གཅིག་ལོག་ལོག་ཡོང་དེ་སང་ང་ཚོ་སླེབས་སོང་དཔེ་ཆ་དེ་ཡོད་མ་རེད་བོད་ལ་སླེབས་པ་རེད་ཡོད་མ་རེད་དེ་སྒོ་མང་འདི་མཁན་ཆེན་གསུང་འབུམ་པར་བཏབ་ཡོད་རེད་ཟེར་གི་འདུག་ཡོད་ན་དེ་ནི་ཡོད་ཀྱི་རེད་དེ་མཁན་ཆེན་གསུང་འབུམ་སྒོ་མང་གྲྭ་པས་ཉར་བསྡད་ནས་ང་ཚོ་ལ་པར་སླེབས་མ་བྱུང། ངས་བཤད་མ་བྱུང་མཆན་དེ་འདྲས་ཡོད་ད་ལྟ་ཚུར་ལ་ལྟ་གི་ལྟ་གི་བྱས། དངོས་གནས་དྲང་གནས་ཡག་པོ་ཅིག་མ་མཇལ་ན། ང་ཚོ་མགོ་འཁོར་ཏེ། ཨ་ནི་སྐར་བཅད་ནས་ཡོད་ནི་ཡོད་པའི་བག་ཚོད་ཀྱིས་ཚུལ་ཤོག། ཡོད་དྲ་ཚོ་དེའི་མགོ་འཁོར། རྒྱུ་ཅ་ལག་ལ་མགོ་འཁོར། ད་དེ་པའི་སང་ལོ་ཐོག་མངའ་འདི་སྐར་བཅད། ད་ང་ཚོ་ཕལ་ཆེར་སང་ལོ་སྟོང་ས་ཐོག་སུ་ཚོགས་ཁོང་དྲ་ཚོ་དྲ་ཚོ། ཁ་ཁ་ངོ་ཤེས་དགེ་རྒན་དགེ་ཕྲུག་སྤུ་གུ་སྤུ་རུ་བིང་བིང་ཇག་གཉེན་གཉེན་ཇག། ཟེར་བ་ད་ཕྱི་རྒྱལ་ལ་འོང་དུས་དཀའ་གནད་ཚོ་ཡི་གེ་ཞེ་དྲག་བཏང་ཡོང་གི་རེད། ཕྱི་རྒྱལ་ལ་སླེབས་པ་ཡིན་ན་བེ་ཤ་སིང་འཛུལ་དུས་ཡག་ཡིན་པ་འདྲ་བསམ། དུས་རྒྱུན་ཡི་གེ་མི་གཏོང་མཁན་ཚོས་ཅིག་གཏོང་ཡོང་གི་རེད་བྱས་ཙང་ཡིད་བརྟན་གྱི་ཀློག་དགོས་རེད་དེ་ལྟར་ཅིག་མ་བྱས་ཀ་མེད་ཡིན་ཙང་ཅིག་དགོས་ཀྱི་འདུག་བསམ་ཅིག་བྱེད་ཁག་ཅིག་དེ་ཆོས་ནི་རེག་གི་ཡོད་མ་རེད་འཇིག་རྟེན་ལས་ཀྱང་རེག་གི་ཡོད་མ་རེད་དེ་འདྲའི་རེ་བ་ཞིག་རེད། དེ་ཡིན་དགོས་དགོས། ཧུན་དེ་ཚ་ཡག་ཡོད་མ་དང་འཇིག་རྟེན་ཐོན་ཤུགས་ལ་ཚ་ལན་ཡོད་མ་རེད། ད་རེ་གཅིག་སྤྲད་ན་ཚོང་ནང་དེ་ལས་མང་ཙམ་ཅིག་བྱེད་དགོས་རེད་ཞིམ་པོའི་དེ་ལས་མང་ཙམ་ཅིག་བྱེད་དགོས་རེད།

ང་ནི་བེའུ་མ་རེད་ཆུ་ཤམ་བུ་ལས་སྒྲིག་བྱ་བ་རེད་ཞེས་སྒོ་བརྒྱབ། བླ་མ་ཐུག་ས་མེད་པ་ཞིག་རེད། ཁྱིམ་སྐོང་བཟོ་ཁྱི་སྐོང་པ་ར་རྩི་དེ་འདྲ་བཟོ། ཁྱི་མི་ག་གི་མ་རེད་དེ་འདྲ་ལུག་ཁྱི་ར་མ་འདྲ་ལུག་བུ་ལས་སྒྲིག་བྱ་གི་རེད། ད་ག་ཡིན་ཟེར་བ་རེད་ད་དེ་ཡག། དེ་ནས་བེ་ཤ་བུ་ལོན་གཏོང་བྱ་གི་ནི་བེ་ལོ་བཅུག་བྱ་ནི་སྐྱེ་ཁ་ཏོག་ཏོག་རག་ཡོང་དེ་ལ་ཆ་ཆུ་མི་ཞིག་འདྲི་རོགས་ཞེས་བྱེད་ཀི་ཡོད། ཁྲ་ཐིང་བེ་རིའི་གཅིག་ནི་བོ།

ནང་གི་དེ་ནི་རང་ཡིད་དང་བཅས་པ་པའི། འཇའ་ཡལ་བ་ལྟར་བསམས་ནས། དབུ་མའི་ཡར་སྣེ་སྤྱི་བོ་ནས་མར་ཁུག་ནས་སྨིན་མཚམས་སུ་སོ་འདི་བུ་ག་ཧ་ཅང་ཆེ། མར་སྣེ་བྷ་ག་ནས་མར་པའི་ཁ་བརྡ་ཆད་དུ་བྱས། ད་མར་སྣེ་དེ་ལ་འདི་རེད་བྷ་ག་ནས་མར་སོ་ཡོང་ནས། པདྨ་འདབ་མ་གསུམ་པའི་དབྱིབས་ཅན་ཆོས་འབྱུང་དབྱིབས་ཅན་ཟེར་གྱི་རེད་ད། པདྨ་འདབ་མ་གསུམ་པའི་དབྱིག་ཅན། བྷ་ག་གི་དང། བྷ་ག་གི་སྦུ་བུ་ཟེར་བའི་ཟེ་འབྲུ་རེད། བྷ་ག་གི་དཀྱིལ་གྱི་ཟེ་འབྲུ་དང་སྦུ་བུ་ཟེར་བ་རེད། དེ་ལྟ་བུའི་ཟེ་འབྲུ་དཀར་པོ་བྱས། ཡར་སྣེ་དེ། ཨོ་ད། ཡར་སྣེ་དེ་ཆོས་འབྱུང་དམར་པོ་གྲུ་གསུམ་ཅིག་བྱས་ཡར་སྣེ་ཆོས་འབྱུང་རྩ་བ་དེ་དབུ་མ་ནང་ལ་ཡང་འགྲོ། རྩེ་དེ་མར། ཕྱི་རོལ་ལ་མར་ཁ་བསྟན། རྩ་བ་དེ་ནས་ཨི་ཁུང་ཡོད་བསྡད་པ་བྱས་ཡར་དབུ་མ་ནང་ལ་ཡར་འགྲོ་ས་ཡོད་བསྡད་ཅེ།

ད་དེ། ཡར་སྣེ་ཆོས་འབྱུང་གི་ནང་ལོགས་ལ། ཆོས་འབྱུང་གི་ནང་ལོགས་ཏེ། ཆོས་འབྱུང་འདི་ལ་འདི་ལ་བརྟེན་ཏེ་བས་འདས་དེང་སང་གི་ཆོས་འབྱུང་དེ་བླངས་ལ་ཐིག་ལེ་ལྔ་ཚོམ་བྱེད། དབུས་སུ་ཐིག་ལེ་དཀར་པོ་བྱེད། ཐིག་ལེ་དཀར་པོ་ནི་མདུན་དེ་ལ་དེ་ནས་འདིར། སྔོན་པོ་བྱེད།

ཐོག་མ་ཐུན་གྱི་མགོ་དེ་རྩ་སྐྱོན་རླུང་སྐྱོན་མི་འབྱུང་བའི་ཆེད་དུ། རླུང་རོ་དགུ་ཕྲུགས་སུ་བསལ། དེ་ནས་ཐིག་ལེ་དེ་ལ་བའི་རང་གི་སེམས་ཞུགས་པ་ནང་བཞིན་བྱས་ནས་ཨ་ནི། པས་སྒོམ་པ་རེད་བསྒོམས་ནས་ད་དམིགས་པ་བརྟན་པའི་ཚད་དེ་ལྟད་མོ་ལྟ་བསྡད་མཁན་འདྲ་བ་ཅིག་མ་ཡིན་པ་རང་ཐིག་ལེ་དེ་ཡིན་པ་ཡིན་པ་བྱས། ད་དམིགས་པ་བརྟན་པའི་ཚད་འདྲ་བོ་དེ། སེམས་ཞུགས་ས་ལ་རླུང་ཞུགས་འགྲོ་ཡིན་ཙང་ཨ་ནི་དཔྲལ་བ་ཟ་ཁུལ་ཁུལ་ན་རྐང་རྐང་འདྲ་བོ་དེ་མ་ཡོང་གི་བར་དུ་དགོངས་བ་རེད།

བདག་དེ་བྱུང་རེ་ཐིག་ལེ་དེ་ཡར་ཧྲི་ཧྲི་ཧྲི་ཧྲི་ཡར་འགྲོ་ནས་སྤྱི་བོ་ལ་འགྲོ་གི་རེད། ཁ་དོག་ལྔ་ལྡན་མི་ཙམ་དེ་ལ་སྤྱི་བོར་སོན་ལས་ཟེར་ཡར་སྤྱི་བོ་ལ་འགྲོ། སྤྱི་བོ་རྩ་དབུ་མའི་མར་གུག་དེ་ཡོད་རོགས་གུག་ས་རེ་མཚམས་དེར་འགྲོ་ད་གུག་ས་འགོ་དེ་སླེབས་སོང་དེ་མར་ཁ་ཐུག་དེ་ས་གསང་གནས་བར་དུ་ཡོག་རེད། དེ་ཡོག་ཡིན་ཙང་གུག་ས་དེ་སླེབས་སོང་ནས་སྤྱི་བོ་གུག་མཚམས་ནས་ད་ཡང། བདེ་ཐང་དེ་སྔོན་པོ་དེ། འདི་རུ་བ། མདུན་དུ་ཕྱོགས་ནས་སྔར་ལྟར་དགོངས་སོ། ད་ལྟ་གི། འདི་རུ། འདི། མདུན། མདུན། ཅེས། ཡང་དེ་ལ་བས་འདི་ལའང་ལང་གི་དྭངས་མ་གཡོན་པ་དང་དགོངས།

དུང་འབར་བའི་ཐག་པ་གཏོང་བ་དང་བཞིན་དཀར་ཆུ་བཅད་མ་ཐག་ལྕགས་སྲིན་བ་ཐག་བཞིན་དུ་བརྐྱངས་ནས། ཧ་ཅང་གི་ཕྲ་བོ་ཕྲ་བོ་ཅིག་མར་བརྐྱངས་ནས། ཨ་ནི། དབུ་མའི་ནང་ལོགས་མར་ནར་མར་བྱུང་ནས་མགྲིན་པར་སླེབས། འོང་དང་མགྲིན་པ། མགྲིན་པར་སླེབས་པས་ན་ཡས་བབས་ཀྱི་དགའ་བ་བཞི་ད་བྱང་ཆུབ་སེམས་མར་བབ་ཡོང་དུས་དགའ་བ་བཞི་བཅུ་བོ་ཡིན་ནི་མར་བབ་ཡོང་དུས་དགའ་བ་བཞི་བོ་དེ་མགྲིན་པ་ནི་ཡེ།

ད་གནས་སོ་སོར་ཅུང་ཟད་ངལ་གསོ་བྱེད་དགོས། སྐྱ་ཆུར་བཅས་ཡོང་ནས་མགྲིན་པར་སླེབས་དུས་ཏོག་ཙམ་བསྡད་དགོས། དཔེར་ན་ཆུ་ཞག་ལ་ངོ་མ་ཆུ་འདྲ་བོ་ཅིག་ཐིགས་པ་རྒྱབ་སོང་ནས་ཆུ་ཆེན་པོ་མེད་པ་ཅིག་ཡོང་ན་ཆུ་དེ་ཆུར་ཡོང་ནས་ཀོང་ཀོང་འདྲ་བོ་བལྟས་ཟིན་ཡོད་ལྟ་བ་ལ་བྱེད་བསྡད་ཀྱི་རེད། ཡང་སྐྱིད་ཤོག་འདི་དང་འཇུ་བོ་འདུག་གི་རེད་འགྲོ་ས་ག་ཡོད་ལ།

ཐ་སྙད་དེའི་དུས་ཙམ་ན་ཕྱི་ལུགས་ཐུབ་ཚོགས་འདི་རུ་ཁང་ཉན་མཁན་དགེ་ཕྲུག་དེ་གས་ཨ་བོ་རྒན་ལགས་ལ་པེ་ཤག་ཞེ་དྲག་འཚོལ་གྱི་འདུག་བསམ། སྒོ་ཐེམ་པའི་འོག་ཏུ་པེ་ཤག་བརྩི་བསྡད་དགོས་བ་རེད་དེ་ལོ་གྲངས་ནང་མཐའ་མ་སོན། ད་ནང་ལོ་དགེ་རྒན་ཟིན་ཡ་ད་དགེ་ཕྲུག་ལས་དཀོན་པེ་ཤག་ཞེ་དྲག་འཚོལ་གྱི་འདུག་གང་ཡིན་ན་བསམ། ད་པར་ཞིག་གོ་གི་ཡོད་རེད་ཨེ་ཉི་མ་ཅིག་རྒན་ལགས་གས་ཀས་ཁྱོད་ལ་པེ་ཤག་ཞེ་དྲག་འདུག་ག་ག་ནས་ཁྱེར་འོང་བ་རྐུ་མ་བརྐུས་པ་མེད་དམ། ག་འདྲས་སེ་བྱུང་ཨ། ཨ་རྒན་ལགས་ངའང་པེ་ཤག་གང་ཡོད་རེད།

ཕན་ཡོད་མ་རེད་གནོད་དེ་ཡོད་རེད་ད་སོ་སོས་དེ་གཏོང་མ་ཐུབ་པ་ཡིན་ཟེར་རེད་གང་ག་ལོག་དེ་བྱེད་ཀྱི་ཡོད་མ་རེད་ཤི་དུས་ད་ཕན་མ་ཐུབ་པ་ཕན་མ་ཐུབ་ལ་སྡིག་པའི་རྒྱུ་ཁོ་ལ་ཆེ་གཞན་ནི་ངན་པའི་གོག་དང་ངན་སོང་ལ་འགྲོ་དགོས་ཡག་པའི་གནོད་མཁན་ཡིན་ཟེར་བ་དེ་ལ་རང་གི་ལག་པ་ན་ཡོད་དུས་ཏོག་ཙིག་དགེ་རྒྱུ་ལ་གཏོང་ཐུབ་ན་ཡག་པོ་ཡིན་ཨ་ནི་ཡར་མཆོད་མར་སྦྱིན་བྱས་ནས་ཡག་པོ་ཡོད་རེད་བསམ་མ་ཐུབ། ག་ནས་ཡིན་ན་བག་ཕྱི་བྱེད་ནོ་ཞེས་དུས་ཆ་གཞན་ཡོད་གི་ཡོད་གི་ལ་ཆོ་ག་གཏོང་གི་བསྡད་ན། ཆ་དག་བཞིན་དུ་ཐུག་གི་ཡོད་མ་རེད། ལྷོ་བྲག་མར་པ་གྲོ་ཞིང་སངས་རྒྱས་རེད་དེ། སྲས་དར་མ་མདོ་སྡེ། ཡི་དམ་དགྱེས་པ་རྡོ་རྗེ་མན་ངག་ཉམས་སུ་བླང་རྒྱུ་མ་བྱུང་མན་ངག་ཡག་པོ་དེ། སངས་ནས་དེ་ལ་འདོད་ཆགས་ནས། ཨང་གུ་ལ་གྲོང་འཇུག་བྱས་ནས་མོ་རང་བཞག་ནས་དེ་རྒྱ་གར་དུ་བྲོས་ཁྱེད་གང་ལ་རྒྱལ་པོ་ཅིག་གི་སྲས་རོ་ཁའི་མགོ་ཁྱོད་དེར་ཞུགས་འགྲོ་ཤོག་ཟེར། གཞན་བོད་ལ་རོ་ཡོད་མ་རེད། དེ་བཀྲོངས་ཚར་དུས་ལ་ཞག་བདུན་རིང་ལ་མི་ཤི་རྒྱུ་མེད་ལས། རྭ་ལོ་གིས་བྱིན་གྱིས་བརླབས་བཞག་པ་རེད། ཨ་རོ་རག་ཡོད་པ་མ་རེད། མི་རོ་རག་ཡོད་པ་མ་རེད། དེ་ནས་དང་བཞག་རྗེས་ཕར་བཙལ་ན་ཚུར་ལོག་ཡོང། ཡང་མི་ལོག་རྗེས་ནི་དང་བཅས་ཕར་བཙལ་ན་ས་གཉིས་ལོག། ད་ཡིན་ཕྱིར་ཡག་པོ་བྱེད་མ་འགྲོ་ན་དུར་ཁྲོད་དབང་རོགས་ཏེ། བའི་བཤད་བྱ་རན་གསུངས། བྱས་འདི་ནི་བ་དང་མི་ལ་ཡང་དབུ་མར་པ་གི་དབུ་ཐུང་ནས་པའི་བླ་མ་ཡི་དམ་མཁའ་འགྲོ་དང་བྱེ་འཇགས་ཚུལ་ཐུགས་རྗེས་བསྐུལ་ནས་ངའི་བུ་ཡི་ལམ་སྣ་གྱིས་ཤིག་གདན་ཐོག་གྱིས་ཤིག་པོ་ཅི་གནང་ནས། ད་དཔེ་དཀའ་ལས་ཐུགས་སུ་བྱུང་ཡོད་རེད།

ཨ་ནི་ཡར་ལངས་ཡོང་བ་རེད། ཡ་ད་དེ་ཁྱད་མཚར་བྱུང་འདི་ག་ཡིན་འདི་ལངས་ཡོང་གི་ཡོད་འདྲ་འདུག་དབང་པོ་དེ་མ་རེད་སོང་བ་ད་དེ་དེ་ཞུགས་པ་ཡིན་གི་རེད་སྐུ་མདུན་ལྟ་དོན་མེད་དངོས་གནས་ནང་མི་རྒྱལ་པོའི་དཔེ་རེད་མ་གཏོགས་རོ་ལངས་འགྲོ་བ་སྡུག་པ་གན་མ་རེད་ལང་སོང་གཅིག་ཚུགས་རྒྱུག་ཡོང་རྒྱལ་པོ་ལུས་པའི་ད་རྒྱལ་པོའི་སྲས་པོ་དེ་ཡར་སོས་ཡོང་གི་འདུག་དེ་རོའི་གོང་ནས་ཡར་བཞེངས་ཕེབས་གི་འདུག་རྒྱལ་པོ་གིས་བསམ་བློ་ཅིག་གཏོང་ད་ཚུར་ཁྲིད་ཤོག་ད་ངའི་བུ་ཡར་ལངས་གི་འདུག་ན་ཁྲིད་ཤོག་གསུངས། ཚུར་ཁྲིད་ཀྱང། ངའི་བུ་དེ་མ་རེད་གསུངས་པ་རེད། ངའི་བུ་དེ་མ་རེད་ཡིན་ཡང་ངའི་བུ་ལས་ལྷག་པ་མ་བྱུང་ནི་ཆད་པ་མི་འདུག་ད་མ་རེད་ད་བུ་རྒྱལ་བུ་ཡིན་གསུངས། ད་བུ་རྒྱལ་བུ་རེད། དེ་ཁུངས་མེད། འདི་རེད་སྲས་དར་མ་མདོ་སྡེ་རེད་དེ་ཡིན་ཙང་འདི་ནི་སྒྲུབ་པ་ཉམས་ལེན་མཛད་ནི། མེད། སྐུ་ཚེ་ཧྲིལ་པོ་སྒྲུབ་པ་ཞེ་དྲག་མཛད་དེ་གྲུབ་པ་ཐོབ། གྲུབ་ཆེན། འདི་རེད། ག་རེ་ཟེར་ཏི་ཕུ་པ་གསང་སྔགས་སྡོང་པོ། ཁོང་ཏི་ཕུ་པ་གསང་སྔགས་སྡོང་པོ་གྲུབ་ཆེན། ད། མི་ལ་རས་ཆུང་པ་རྒྱ་གར་ཕེབས་པ་རེད། རས་ཆུང་པ། རེད། མི་ལ་རས་པ་གི་སློབ་མ་བྱས། རས་པ་རས་ཆུང་སྒང་ག་སློབ། མི། མར་པའི་སློབ་མ་ཡིན་ཙང་དེ་བས་ཆོས་ཀྱི་འབྲེལ་བ་དང་ལས་རྒྱུ་འབྲས་ཀྱི་འབྲེལ་བ་བྱས་ནས་ཁོང་རྒྱ་གར་ལ་ཕེབས་དུས་ཏི་ཕུ་པ་གསང་སྔགས་སྡོང་པོ་དང་ཏག་ཏག་མཇལ་རེད། གསང་སྔགས་སྡོང་པོ་གིས་ཁོ་ཧ་གོ་བ་རེད། རས་ཆུང་པས་མཁྱེན་གྱི་ཡོད་མ་རེད།

ཚེ་ཡི་གདམས་པ་ཞུས་ནས་ཚེ་སྒྲུབ་ལྷ་གཅིག་བུམ་གཅིག་གི་ཚེ་དབང་དེ་གྲུབ་པའི་རྒྱལ་མོའི་སྐུ་མདུན་ནས་ཞུས་ཚུར་ཕེབས་མི་ལ་རས་པ་ལ་ཡར་ཡར་ཕུལ། ལུས་མེད་མཁའ་འགྲོ་ཆོས་སྐོར་ལྔ་ཡང་ཕར་ནས་ཞུས་ཡར་ཡར་ཕུལ་འོ་དེ་འདྲ་ཅིག་བྱུང་ཡོད་རེད་ཨང་ཡང་ཁོང་གྲོང་འཇུག་ཡ་ཡང་ཁོང་ལ་གྲོང་འཇུག་གི་གདམས་ངག་ཡོད་རེད་བ་གྲོང་འཇུག་གི་གདམས་ངག་དེ་མེད་པར་བཟོ་དགོས་ཀྱི་ཡོད་དེ་ཁོ་རང་ཉིད་པས་ཞལ་འདྲི་དེ་ཟུར་ནས་བལྟས་ཚེ་མ་འགྲིག་པ་རེད། འདི་སྐད། རྭ་ལོ། རྡོ་རྗེ་འཇིགས་བྱེད་པ་ཡོད་དོ་མེད་དོ། རྡོ་རྗེ་འཇིགས་བྱེད་ད་ད་དར་མ་མདོ་སྡེ་གི་ཐུགས་ལ་ཡང་ད་རྭ་ལོ་དེ་གའི་སྐད་གྲགས་ཆེན་པོ་ཞིག་གྲགས་འདུག་ཁོ་བོ་ཁོ་རང་གི་ཡབ་དར་མ་མདོ་སྡེ་རྩ་ལ་ཅིག་ཆོས་ཞུ་ཅིག་གཏུག་རོགས་བྱས་ན་ཨ་ནི་དར་མ་མདོ་སྡེ་སྐད་གྲགས་ཆེ་རུ་འགྲོ་གི་རེད་དགོངས་ནས། ཨ་ནི་ཁྱོད་རང་ཡི་དམ་དེ་ནོར་མགོ་ཅན་དེ་མ་མཆན་མ་བསྟན། དེ་ནོར་མགོ་གི་ཆོས་གསུང་ཤེས་ཀྱི་མ་རེད།

ཁྱོས་ཁས་ལེན་དམ་བཅའ་ཁ་ཤས་བྱེད་དགོས་རེད་ང་ལ་བྱེད་གི་ཡོད། ཁྱེད་བྱུས་ཚེ་ང་ཁྱེད་བྱུས་དེ་བྱུས། མི་ལ་སྐད་ཆ་དྲང་པོ་རྩ་ནས་མ་བཤད། ཨ་ལགས་ཀྱིས་ངས་མི་བཤད། ཨ་ནི་ཕེབས་སོང། ཕེབས། ཨ་མི་མང་པོ་ཡོད་ས་དེ་སླེབས་དུས་རྭ་ལོ་སྡུག་ཏུ་ཕེབས་ཡོང་བ་རྩ་གཅིག་གི་ཡར་ཕེབས་དང་གཉིས་ཀྱི་ཡར་ཕེབས་གང་ག་མང་ཤོས་མང་ཤོས་བྱས་ནས་མི་རྭ་ལོ་དང་བྲལ་འཛིན་རེད་གསུངས་བ་རེད། དགོས་ནི་ཡ་རེད། ཨ་ནི་རྭ་ལོ་ཁོང་རྣམ་གཉིས་དྲན་ཚེ་ཆེ་ཞུ་གི་དེ་དུས་རྭ་ལོ་གིས་ཕར་རུ་གཅིག་དང། ཁྱེད་རང་ལྷ་ཡི་བསྐྱེད་རིམ་ལ་ཐུགས་གཡེངས་པའི་དུས་འདྲ་ཡོད་པས་ཅེས་པ་རེད། ཨ་ཧ་ད་མ་ད་ལ་ང་རྟ་ཞོན་དུས་ཡོབ་ནང་རྐང་མགོ་བཅུག་ནས་རྟ་ཡི་གོང་མ་སླེབས་བར་དུ་དེ་ང་བག་གཡེངས་འགྲོ་གི་ཡོད། དེ་མིན་ངས་ལྷ་ཡི་བསྐྱེད་རིམ་གྱི་རྣལ་འབྱོར་རྩ་ནས་གཡེངས་གི་མེད་ཅེས་པ་རེད། ཨ་ཡ་བསམ། དེ་དུས་ལོག་འགྲོ་དུས།

ག་ཚད་བཙལ་བཞག་ནས་དབུགས་ཀྱི་དུམ་བུ་གཅིག་མ་སོང་བ་བྱས། ད་བཅད་ཡ་རྩ་ནས་མི་འདུག། ད་དེ་ལས་རོ་གཅིག་བཙལ་འགྲོ་ཞུ། མ། མི། འདི། རྭ་ལོ་གི། འཇིགས་བྱེད་མཛའ་བོ་ནི་ནང་ལ་བཞག་པ་དེའི་རིང་ལ་མི་ཤེས་མི་ཆོག་ཟེར་ནས་ཕར་ཕྱིན་ཅི་ལབ་བཞག་པ་རེད། ད་མིས་མ་ཤེས་ནས་རོ་ག་ཡོད། རོ་མ་རྙེད་པ་རེད། དེ་ནི་ཨང་གུ་རོ་གཅིག་ལས་མ་རྙེད་པ། ཨང་གུ་རོ་དེ་ལ་ཞུགས་ཞུགས་ཟེར།

དར་མ་མདོ་སྡེ་ལ་སོགས་པ་རྡོ་རྗེ་འཛིན་པ་བཅུ་གསུམ་བསད། མི་བསད་ཚེ་རིང་བྱས་པ་དེ་རྭ་རྒན་ང་ཡི་ཁྱད་ཆོས་ཡིན། རྡོ་རྗེ་འཇིགས་བྱེད་འདི་པའི་འཆི་བདག་གཤིན་རྗེ་གི་གཉེན་པོ་ཡིན་ཙང་ཚེ་ཡི་ལྷ་རེད། ཨ་ནི། རྡོ་རྗེ་འཇིགས་བྱེད་ཀྱི་རྣལ་འབྱོར་ལ་བརྟེན་ནས་ག་ཚོད་བགྲེས་བཞག་ནས་ཚེ་ལ་མངའ་བརྙེས་པའི་ཐོག་ལ་ལོ་བརྒྱ་དང་ལྔ་བཅུ་བཞུགས་པ་རེད། ལོ་བརྒྱ་དང་ལྔ་བཅུ་རེད་དུས་རྒས་པའི་དྲི་མ་ཡོད་མ་རེད། བའི་ཁྱོད་ཐུབ་ཚོད་མང་པོ་ཡོད་རེད། སྐུ་ཤ་ལ་གཞོན་ཉམས་ཡོད་རེད། ཟེར་རོ། ད་ང་ཚོ་ཅི་ནུས་མི་ནུས་མི་ཤེས། འཕོ་བ་གི་ཁྲིད་ལུང་འགོ་འདྲ་པོ་དེ་ཆགས་ཆེ་ཨ་ལས་འགྲིགས་སོ། འགྲིགས་སོང་དེ་ཡང་ཀྱིས་སྦྱོང་གི་ཡིན་ན་དཔེ་ཆའི་ཐོག་ལ་ཅིག་སྦྱོང་ཟེར་ནི་རིག་གི་འདུག་ནི་རེད་རིག་གི་མི་འདུག་ན་ཨ་ནི། འདོན་པའི་ཅིག་འདོན་པ་ཅིག་གི་ཐོག་ལ་འཕགས། ར་སྤྲོད་གཏོང་བྱུང།

ཅི་གཅིག་གསུང་རེ་དང་ཉོག་ཉོག་གི་གསུང་ཟེར་ཡང་ཐིག། ཐིག་གི་དེང་མ་རེད། སུས་གསུངས་ན་མ་གསུངས་སངས་རྒྱས་ཀྱིས་གསུངས་ན་གསུང་རེད་ཟེར་ཡ་ཡོད་མ་རེད་གང་ཟག་ལ་མི་རྟོན་ཆོས་ལ་རྟོན་བྱས་པ་རེད། གསུང་མཁན་པ་སུ་ཡིན་དང་མིན་ནའི་གསུང་ཡ་ཆོས་ཁོ་རྣམ་དག་ཅིག་དགོས་ཀྱི་ཡོད་རེད་སངས་རྒྱས་རང་གིས་པས། རྒྱལ་བ། ནི་རེ་བ་མཁས་དགེ་སློང་དག་གམ་མཁས་རྣམས་ཀྱིས་ལེགས་པར་བརྟག་ལ་ང་ཡི་བཀའ། བླང་བར་བྱ་བའི་གུས་ཕྱིར་མིན་པས་སངས་རྒྱས་ཀྱིས་གསུངས་པར་ཚིག་བཞག་ཁས་བླང་རྒྱུ་མེད།

གང་ཟག་ལ་རྟོན་བརྗོད་པར་བཤད་མཁན་ཐབས་སྡུག་ཡིན་ནའི་སྐད་ཆ་ཡག་པོ་ཡོང་གི་རེད། བཤད་མཁན་ཁྱེད་གཅིག་རེད་སྟག་སེ་དེ་འདྲ་ཆ་བཞག་ཅང་ཡང་བྱེད་ཀྱི་ཡོད་མ་རེད་གདའ། དེ་འདྲ་ཡིན་ཙང་དེ་གང་ཟག་ལ་མི་རྟོན་ཆོས་ལ་རྟོན་ཆོས་ལ་རྟོན་ནའང་འོ་ན་ད་དེས་གསུངས་པའི་ཆོས་དེ་ག་འདྲ་ཅིག་རྟོན་དགོས་རེད་བསམ་ཆོས་དེ་རྣམ་པར་དག་པ་ཅིག་རེད་ཨ་འདུག་ཆོས་དེ་གི་དོན་དག་དེ་ག་རེ་བཤད་འདུག་ད། ཆོས་གི་དོན་དག་དེ་ལ་དངོས་གནས་དྲང་གནས་གི་བའི། བའི། བྱེད་འད་བྱེད་མ་བྱེད་གཞན་བྱེད་གི་ཅིག་ཡོང་གི་འདུག་ན། དོན་དག་ཁོ་རང་རང་ལ་ངེས་ཀྱི་འདུག་ན། བས་འགྲིག་གི་ཡོད། ཡང་ད་ཏོག་ཙི་མ་འདྲ་ཅིག་ཡང་དགོས་དབང་གིས་ཅིག་བཤད་བཞག་པ་རུ་སྐྱག་བཤད་ཅིག་ཡོད་ན་ཨའོ་དེ་རང་དེ་འདྲ་མ་རེད་ད་སྐབས་དང་དུས་ཀྱི་ཆེད་ཡིན་པ་རེད། ཇི་བཞིན་ད་རང་གི་ཡིན་ཚུལ་མ་རེད་ཟེར་ནས་ཁོ་ཁ་ཁ་བཞག་དགོས། དེ་ཡིན་ཙང་ངེས་དོན་ལ་རྟོན་དགོས་དྲང་དོན་ལ་མི་རྟོན་ངེས་དོན་ལ་རྟོན། ད་ངེས་དོན་ལ་རྟོན་དགོས་རེད་ངེས་དོན་གྱི་གནས་ལུགས་དེ་བཙལ་བའི་དགོས་དོན་ང་རང་ཚོ་སོ་སྐྱེ་བོ་ཁོས་ངེས་དོན་གྱི་གནས་ལུགས་ཤེས་ཀྱི་མ་རེད།

ཤེས་ཀྱི་ཡོད་མ་རེད་ཟེར་ཡ་དེ་ངན་པའི་མཚུངས་བཤད་རུ་བྱས་པ་མ་རེད་དེ། ཁོ་ལྷུག་བརྙན་གྱིས་མ་བཞེས་ན། ལས་ལྷ་འདུག་ཁག་པོ་གཅིག་ལ། ཤོད་རྒྱུ་ཁག་པོ་འདྲ་པོ་གཅིག་བསམ་བློ་གཏོང་རྒྱུ་གོ་རྒྱུ་ཁག་པོ་འདྲ་པོ་གཅིག་ཡོད་རེད་དེ་འདྲ་རེད་དེ་འདྲ་ཡིན་ཙང་ད་གང་ཡིན་ནའི་མིན་ནའང། ད་རིང་ཤོད་ཡག་གི་ཆོས་ཀྱི་མཚམས་དེ་ད་ང་རང་ཚོ་སྤྱོད་འཇུག་བཟོ་བས། སྤྱོད་འཇུག་ལ་བརྟག་དཔྱད་བྱེད་དགོས་ཡག་ཡོད་མ་རེད། ཡིན་ནའི་ཤོད་མཁན་གྱི་ནོར་འཁྲུལ་ཏོག་ཏོག་ཡོང་གི་རེད་ནོར་འཁྲུལ་བཤད་ཀྱི་རེད། བཤད་པའི་སྐོར་དེ་ཡིན་ཟེར་མེད་ཟེར་དེ་ནི་ཙག་ཙག་ཁ་ནོར་ཙག་ཙག་བསམ་པ་ནོར་ཏོག་ཏོག་ཡོང་གི་རེད་མ་གཏོགས་དཔེ་ཆ་ནང་ལ་ཡོད་པ་ལ་ནོར་འཁྲུལ་ཞེ་པོ་ཡོད་མ་རེད། ཡིན་ནའི་དཔེ་ཆ་མི་མཐུན་པ་ཡོད་རེད་ཡང། དཔེ་ཆ་ལ་མི་མཐུན་པ་ཏོག་ཏོག་ཡོད་ཡ་དེ། ང་ད་ནི་རེད་པས། ཉ་ནས། སྔགས་ཀྱི་སྐོར་ལ་ཞེ་དྲག་རང་ཡོང་གི་ཡོད་མ་རེད། གནས་ལུགས་དཔེ་གཞུང་རྒྱ་ཆེན་པོ་ཚོ་མི་འཚམ་པོ་ཡོད་རེད། ཡོད་དགོས་ཡ་དེ་ག་རེ་ཟེར་ན། ཁས་ལེན་མཐུན་ན་མཁས་པ་མིན། རྟོགས་པ་མ་མཐུན་གྲུབ་ཐོབ་མིན་ཅེས་པ་རེད། གྲུབ་པ་ཐོབ་ཡོང་དུས་རྟོགས་པ་མཐུན་དགོས་རེད་སྒང་ག་གིས་སྟོང་ཉིད་མངོན་སུམ་དུ་མ་རྟོགས་ན་གྲུབ་ཐོབ་མ་རེད། སྟོང་ཉིད་རྟོགས་ན་རྟོགས་ལུགས་གཅིག་པ་རེད། གྲུབ་ཆེན་ཟེར་མཁན་དེ་རྟོགས་པ་མཐུན་དགོས་རེད། ཁས་ལེན་མཐུན་ན་མཁས་པ་མིན་ཅེས་ཁས་ལེན་པ་རྗེས་ཟློས་ཀྱིས་ཁས་ལེན་ན་མཁས་པ་མ་རེད་ཅེས་པ་རེད། དེ་ལ་བས་རྗེས་ཟློས་རེད་པ་ཅེས་བྱས་ནས་དེ་མིན་ཅིག་མཁས་པའི་རྣམ་དཔྱོད་ཀྱི་རྩལ་བཏོན་ནས་མ་འདྲ་ཅིག་བཤད་དགོས་ཀྱི་ཡོད་རེད། ང་རང་ཚོས་མ་འདྲ་བཤད་ཅེས་བཤད་ཡ་ད་ཡོད་མ་རེད་བ་དེ་རྒྱ་གར་ནང་ལ་ཡིན་ན། དཔེ་ཆ་གཅིག་ལ་འགྲེལ་པ་གཅིག་བརྩམས་པ་ཡིན་ན། ཡང་བསྐྱར་གཅིག་གིས་བརྩམས་ན་སྔ་མའི་འགྲེལ་པ་དེ་དང་མ་འདྲ་དེ་བཤད་སྲོལ་ཁ་ཁ་ཞིག་དགོས་ཀྱི་རེད།

ཨང་མཁས་གྲུབ་ཀྱི་ཡིག་ཆ་དེ་སྨད་ཀྱི་ཡིག་ཆ་བརྩམས་པ་རེད་ཨང་ཁྱོད་རང་ང་ཕྱོགས་སྔ་བྱས་ནས་རྩོམ་ཤོག་གསུངས། ངའི་ཡིག་ཆ་དེ་ཕྱོགས་སྔ་ལ་བཞག་ནས་རྩོམ་ཤོག་གསུངས་བླ་མས་བཀའ་གནང་བ། ཡང་ཁོང་གིས་བླ་མའི་བཀའ་བཅག་རྒྱུ་མེད་པ་ཡིན་ཙང། དཔེ་རྗེ་བཙུན་པ་ཕྱོགས་སྔ་བཞག་ནས་སྨད་ཡིག་བརྩམས་ནས། དཔེ་རྗེ་བཙུན་པ་ལ་སྐྱོན་བརྗོད་ཤ་སྟག་འགྲོ་གི་ཇི་ཡོག་རེད་མ་མཐུན་པ་ཤ་སྟག་ཅིག་བྱས་ནས། དེ་རེད་ཡིན་ཙང་ཁས་ལེན་ཕུགས་ཀྱི་དོན་ལ་གནས་ཡག་དེ་རྗེ་བཙུན་པའི་ཡིག་ཆ་དེ་གནས་ཆེ་རེད་ཅེས། སྐབས་སུ། དཔེ། ཧ་ལས་དགོས་ཡ། ཛང་ཛང་དེ་ང་ཚོ་མ་མ་འབྲི་མཁན་ཡིན་ན།

དེ་མི་མཐུན་པ་དགོས་ཡ་དེ་རྩོད་པ་འཕེལ་བ་གཞུང་དོན་ངེས་པ་གཞུང་ལ་གོ་བ་རྒྱ་ཆེན་པོ་ལ་སོགས་ཡོང་བའི་ཆེད་བྱས་ནས་རྗེས་འཇུག་ལ་དགོངས་པ་བཞིན་བཟོ་བ་དེ་འདྲ་ཡིན་ཙང་ཨ་ནེ་རྩོད་པ་རྒྱ་ཅི་འདྲ་ཟེར་ན་ཞེ་དྲག་ཡག་པོ་ཡོང་གི་ཡོད་རེད་དེ། དེ་མ་ཤེས་པ་བྱས་ནས་ང་ཚོའི་ཡིག་ཆ་ཡིན་ཁོང་ཚོའི་ཡིག་ཆ་རེད་གྲྭ་ཚང་ཕྱོགས་རིས་བྱས་ཡིག་ཆ་ཨ་ཐུག་མི་ཐུག་བྱེད་ཡ་དེ་ལ་འགན་པ་ཡིན་ན་ཆོས་སྤོང་གི་ལས་ལ་འགྲོ་ཡ་ཡོད་རེད་ཆོས་སྤོང་གི་ལས་ལ་འགྲོ་ཡ་དེ་བས་ཕལ་ཆེར་ཚེ་ཉེས་པ་ལ་ཡོང་གི་ཡོད་རེད། ནི་ཆོས་སྤོང་གི་ལས་ཟེར་མཁན་ཧ་ཅང་གི་དཔེ་ཉེས་དམིགས་ཆེན་པོ། གང་ཞིག་ཡིད་ནི་ཆོས་ལ་སྡང་བ་དེ་ལ་ཐར་པ་ག་ལ་ཡོད་གསུང། ཕ་མ་དགྲ་བཅོམ་གསོད་དང་མཚམས་མེད་བྱས་པའི་མི་དེ་ཡང་ཆོས་ཉིད་ངེས་པར་བསམ་ན་དེ་ལས་མྱུར་དུ་ཐར་འགྱུར་གྱི། གང་ཞིག་ཡིད་ནི་ཆོས་ལ་སྡང་བ་དེ་ལ་ཐར་པ་ག་ལ་ཡོད་གསུངས་རྗེ་བཙུན་བྱམས་པ་མགོན་པོས་ཆོས་སྤོང་གི་ལས་ལ་བཤགས་ཐབས་མེད་པའི་བཟོ་འདྲ་ཞིག་གསུངས་ཡོད་རེད། རྩ་བ་ནས་བཤགས་ཐབས་མེད་པ་ག་ཡིན་ཏེ། ཆོས་སྤོང་གི་ལས་ཀྱིས་ཆོས་སྤངས་པ་ཡིན་ན་ཆོས་ཚུལ་བཞིན་བསམ་བློ་མི་གཏོང། ཆོས་ཚུལ་བཞིན་བསམ་བློ་མ་བཏང་ན་ཆོས་སྤོང་ཐབས་མེད་རེད། དེ་དགོངས་པ་རེད། ད་འོ་ན་ཆོས་སྤོང་གི་ལས་ཀྱི་རྒྱུ་འགྲུབ་པ་དེ་ག་རེ་རེད་ཟེར་ན། སྐྱེ་བ་སྔོན་མ་བསོད་ནམས་མེད་པ་དང་གཅིག། གྲུབ་མཐའ་ངན་པ་ལ་ཞེན་ཁོག་བྱས་པ་ཐོག་མ་ནས་གྲུབ་མཐའ་ངན་པ་ལ་ཁ་རྒྱག་ནས། སོ་སོའི་ཡིག་ཆ་སྡུག་པ་གཅིག་ཏུ་ཐུག། གྲུབ་མཐའ་ངན་པ་ལ་བས་ཁ་རྒྱག་བྱ་བ་དང་གཉིས། ཤེས་རབ་དམན་པ་དང་གསུམ། དེ་འདྲ་ཅིག་གི་ཁ་ཤས་གསུངས་ཡོད་དང། དེས་ན་གྲུབ་མཐའ་ངན་ཅན་དེ་ལ་བློ་མི་སྦྱར། རྒྱུ་མཚན་དེ་གསུངས་ཚར་འདུག་གསུངས་ཡོད། དེ་ལྟར་མི་འདུག། ཆོས་རྭ་ནང་ལ་དེ་འདྲའི་གི་ཤེས་པ་སླེབས་འོང་དུས་ང་ཧང་ཏག་སེ་གཏོང་ཡ་མི་འདུག་སང་གཡུགས་བཞག་གི་ཡོག་རེད་དཔེ་ཆ་ཁ་ཤས་ཉམས་ལེན་ལྟེ་བ་ཡི་དོན་འོང་དུས་རྩོད་རྩོད་ཡ་མི་འདུག་སང་གཡུགས་བཞག་གི་རེད། ཨ་ན་གཅིག་མ་མཐུན་ཚུལ་གཅིག་ཡོད་དུས་ཨ་དེ་ཚོ་སྒྲུག་ནས་དེ་ནི་སྟོང་ས་བཟོ་དེ་ན་མི་མཐུན་པ་ཤ་སྟག་སྒྲུག་རྩོད་པ་ཡོད་ས་ཤ་སྟག་སྒྲུག་ཨ་གཞུང་ཁོས་མྱུར་པོ་མ་འབྱུང་བ་བྱས་ཕར་ཕྱིན་གྱི་མགོ་ནས་མཐའ་བར་དུ་རྩོད་ཨ་ནི་ཉམས་ལེན་གྱི་གནད་དེ་བཤད་རྒྱུ་མེད་པ་བྱས། ཧོ་དེ་འདྲ་བྱས་ན་སུ་ཞིག་ཅུང་ཞི་རག་རག་གི་རེད་དཔེ་ཆ་ཕྱོགས་རིས་མེད་པ་ཅིག་གིས་དཔའ་རུབ་མ་ལས་པ་ཅིག་ཡག་པོ་ཞིག་བལྟ་དགོས་ཀྱི་ཡོད་རེད་དེ་ལྟར་ཡོད་ན་ཨ་ནི། རྗེས་མ་དཔེ་ཆ་ཅིག་ཁྲིད་ལམ་རིམ་རེ་བོ་ཅིག་ཁྲིད་ཡོང་དུས་མེ་དང་སྤྲ་བ་འཕྲད་པ་འདྲ། རང་ལོ་ཆུང་ནས་དཔེ་ཆ་བལྟ་དུས་ནས་ལམ་རིམ་བསམ་བློ་གཏོང་གིན་གཏོང་གིན་ཁྲིད་གིན་ཁྲིད་གིན་བྱས་དུས་སང་གོམས་སོང་ཡ་མ་འདྲེས་པ། ཨེ་ངག་དབང་བྱམས་པ་རིན་པོ་ཆེ་གིས་དགུང་ལོ་ཉེར་བཞི་བྱས་དུས་ཕར་ཕྱིན་ནང་ཕེབས་དུས་ནས་ལམ་རིམ་ཤར་མོ་ཅིག་གིས་ཅིག་གིས་བཅད་ནས་བྱང་ཆུབ་སེམས་ཕུང་སུ་སུ་བར་བྱུང་དཔེ་ངོ་དེ་སྒུག་གི་ཡོད་རེད།

ཡང་དེ་འདྲའི་གི་དགག་རྒྱུ་ཡོད་པ་མ་རེད་དེ་ཡང་མ་བྱུང་བ་ཅིག་བྱུང་ན་ཡག་རྟགས་རང་ཡིན་གྱི་མ་རེད། སྐྱེས་བུ་དམ་པ་སྔ་མ་ཚོ་ལ་མ་ཡོང་དགེ་བའི་བཤེས་གཉེན་སྔ་མ་ཚོ་ལ་མ་བྱུང་ཅིག་ཨ་ད་སོ་སོ་ལྷོ་གནས་ཁྱེད་མོ་སྒོམ་ཁྱེད་མོ་སྒོམ་ངས་ཅིག་ལ་དཔེ་ལམ་སང་ཅིག་འདོན་ཨེ་ན་ཅིག་བྱས་ན་ནི་ཡང་ན་སོ་སོའི་རྟོག་པ་སྡུག་པ་ཅིག་ཅིག་རེད་ཡང་ན་ཆོས་དེ་གཡུག་འགྲོ་ཡོད་རེད། ཅེས་ཐོས་པ་ད་ག་ལམ་སང་ཙོག་ཙོག་བྱས་སྒོམ། ད་རིང་ཅིག་བསྒོམས་ཀྱི་སང་ཉིན་དེ་ང་ག་རེ་རེད་འདུག་ཅེས་བལྟ། ག་རེ་ཡོད་མ་དང་ཡང་སྒོམ་མདོག་བྱས་པ་ཅིག་ཉམས་མྱོང་ག་རེ་རེད་འདུག་དང་ག་རེ་ཡང་མེད་ཚེ་མར་ལོག་ཡོང་གི་རེད་ད་ཁོས། བླ་མ་ཞང་གིས་དེ་མ་ཐག་ཏུ་དྲོད་རྟགས་འདོད་ཤུལ་ལ་ཁད་ཅིང་སྔ་ལྟས་ཡིན་ཅེས་པ་ཡིན།

ཡུན་སྲིང་འདོད་ཐག་མ་ཉེ་མཛོད། ལ་འུར་ཕྱེ་གཏོར་མ་འགམ་མཛོད་ཅེས་པ་རེད། ད་བོད་པའི་སྐད་ཆ་རེད། འདི་པ་ད་ལྟ་ཕྱེ་གཏོར་འགམ་གོ་ཡ་ཡོད་མ་རེད། འདི་བ་སུ་ལས་རིགས་བོད་པ་བའི་དུག་སེལ་དང་བོད་པ་ལས་བོད་དང་མི་འདྲ་ཅིག་ད་འདི་བ་སུ་དུ་ཆས་སུ་ལས་བ་ཡིན་མིན་ཆུང་བ་ལས་གཅིག་རེད་ད་འདི་བོད་ལས་ནི་ཨ་ནི་པ་ས་ལི་བོར་ལ་ས་བི་སུ་བྱི་ས།

ག་རེ་ཟེར་བ་རེད་ད་དམ་པའི་ཆོས་ལ་དཔེ། ཧུ་ཧྲ་ཧུ་དག་གི་ནད་ཐུར་བཅད་ངན་པའི་དཔེ། དཀོན་པོ་དཀོན་པོ་གི་དུས་རེད། འཚོ་བ་རོ་གཅིག་རང་དོན་གཉིས་བྱེད། རང་བཞིན་ཚང་མ་སུ་ཡིན་ནི། ལྟོ་གོས་ཀྱི་དཔེ་གདུང་ད་ཕྲ་ལ་ཕྲན་བུ་བྱུང་བ་ཡིན་ནི་དཔེ། ཆོས་ཕྱོགས་ཀྱི་གཞུ་ལ་གཏོང་མ་ཐུབ། འོན་ཏེ་སྲོག་དེ་ཆོས་གང་བྱུང་ལ་གཏོང་བྱུང་བྱ་དགུ་ལ་གཏོང། རྐུ་མ་ལ་སྤྲད། སྲོག་བཅད་ས་གི་གཞུ་བཅད། དེ་ནས་མ་བྱུང་བ་ཡིན་ན་ཁ་སྐམ་ངོ་ཤེས་ལ་སྤྲད་གྲོགས་པོ་གང་ཟག་ལ་སྤྲད། དེ་འདྲའི་མེད་ས་ཅིག་ལ་ཕར་འཕྲོ་བརླག་གཏོང། ཨ་རང་ལ་མེད་མི་ལ་མེད། ཕུགས་ལ་མི་ཕན། དེ་འདྲའི་ཅིག་ལ་འགྲོ་གི་ཡོག་རེད་མ་གཏོགས་གཞན་ཡིན་ན་ང་རང་ཚོ་བས་དངོས་གནས་དྲང་གནས་བྱས་ན་དགེ་ལུགས་ལ་དགེ་བཤེས་རྣམ་པ་ཚོ་དང་ཆོས་པ་ཚོ་བྱེད་ཡ་དེ་ཕུགས་ནོར་བཅུ་བྱས་པ་རེད། ཕུགས་ནོར་བཅུ་དེ་ཕུགས་ཀྱི་ནོར་འགྲོ་བ་དེ་རེད། མི་གྲལ་ནས་འབུད་ཁྱི་གྲལ་སྙེགས། ལྷ་གྲལ་ཐོབ་ཟེར་བུད་སྙེགས་ཐོབ་གསུམ་ཟེར་གཅིག་རེད་དོ། གསུངས་རེད། ནང་ལ་བསྡད་དེ་ཕ་མའི་སར་བསྡད་དེ་སྤུ་གུ་བཞི་ལྔ་ཅིག་ཡོད་ན་སྤུ་གུ་སྡུག་ཤོས་མི་གྲལ་ལ་མ་ཚུད་མཁན་འདི་གྲྭ་པར་བཟོ་ཡོང་རེད། སྤུ་གུ་ཡག་ག་དེ་ཉར་སྡོད་གི་རེད་བྱས་ཙང་ཁོ་མི་གྲལ་ལ་མ་ཚུད་སོང་བ་རེད་ད། མི་གྲལ་ནས་བུད་སོང་བ་རེད། ཕ་མ་ལ་མ་དགོས་པ་བྱས་དེ་བས་གྲྭ་པ་བཟོས་བཞག་པ་རེད་ཨེ་གྲྭ་པ་རྩབ་རིས་བྱས། ད་ཁོ་གྲྭ་པ་བྱས་ནས་ཆོས་རེ་བ་ཅི་བྱེད་ཅི་འོང་ཡིན་ན་སྡུག་དཀའ་ལས་རྒྱབ། འདོད་ཆུང་ཆོག་ཤེས་བསྟེན། ཨ་ནི།

པས་ཟིན་བྲིས་བྱེད་ངེས་མེད་པ། པའི་གྲོག་པོ་གྲོག་རོང་སྐམ་པོར་ཁྱི་ནང་བཞིན་ཤི་འགྲོ་བ་བསམ་པར་བྱེད་དེ་དགུ་བར་ན་ཁ་བཅུ་རེད་འོ་དེ། བཅུ་པོ་དེ་ལ་བཤད་པ་རྒྱ་ཆེན་པོ་བྱེད་ན་མང་པོ་ཡོད་རེད་དེ་ལ་ཕུགས་ནོར་བཅུ་ཡི་བསླབ་བྱ་སྲིད་མི་སེམས་ལེགས་སོང་ཆུ་ཚོད་གཅིག་ལོག་ལོག་ཡོང། དེང་སང་ང་ཚོ་ལ་སོ་དཔེ་ཆ་དེ། ཡོད་མ་རེད་བོད་ལ་ལས་པ་རེད་ཡོད་མ་རེད་དེ་དགུ་ང། འདི་མཁན་ཆེན་གསུང་འབུམ་པར་བཏབ་ཡོད་རེད་ཟེར་གི་འདུག་ཡོད་ན་དེ་ནང་ཡོད་གི་རེད་དེ་མཁན་ཆེན་གསུང་འབུམ་སྒོ་མང་གྲྭ་པས་ཉར་བསྡད་ནས་ང་ཚོ་ལག་པར་སླེབས་མ་བྱུང། ངས་བཤད་མ་བྱུང་མཁན་དེ་འདྲ་ཡོད་ད་དུས་ཚོད་ལ་བལྟ་གི་བལྟ་གི་བྱས། དངོས་གནས་དྲང་ནས་ཡག་པོ་ཅིག་མ་བྱས་ན་ང་ཚོ་མགོ་འཁོར་ཏེ། ཨ་ནི་ག་རེ་བྱས་ནས་ཡོད་ནི་ཡོད་པའི་བག་ཚོད་ཀྱི་ཚུལ་ཞོག། ཡོད་དྲ་ཚོ་དེའི་མགོ་ཁོག། རྒྱུ་ཅག་ལ་ལ་མགོ་ཁོག། ད་དེ་པའི་སང་ལོ་ཐོག་ང་འདི་ག་རེ་བྱས། ད་ང་ཚོ་ཕལ་ཆེར་སང་ལོ་ཐོག་ས་ཐོག་སུ་ཚོགས་གོང་དྲ་ཚོ་དྲ་ཚོ། ཁ་ཁ་ངོ་ཤེས་དགེ་རྒན་དགེ་ཕྲུག་སྤུ་གུ་སྤུ་རུ་སྤུན་སྤུན་ཀྱག་གཉེན་གཉེན་ཇག། ཟེར་བ་ད་ཁྱེད་རྗེས་སླེབས་ཡོང་དུས་གི་གནས་ཚུལ་ཡི་གེ་ཞེ་དྲག་བཏང་ཡོང་གི་རེད། ཁྱེད་རྗེས་ལས་སླེབས་པ་ཡིན་ན་བེ་ཤ་སིང་འཛུལ་དུས་ཡག་ཡིན་པ་འདྲ་བསམ། དུས་ཆེན་ཡི་གེ་མི་གཏོང་མཁན་ཚོས་ཅིག་བཏང་ཡོང་གི་རེད་བྱས་ཙང་ཡིག་ལན་ཅིག་སློག་དགོས་རེད་དེ་ད་ཅིག་མ་བྱས་ཀ་མེད་ཡིན་ཙང་ཅིག་སྒུག་གི་འདུག་བསམ་ཅིག་བྱེད་ཁག་ཅིག་དེ་ཆོས་ནི་རིག་གི་ཡོད་མ་རེད་འཇིག་རྟེན་ལས་ཀྱང་རིག་གི་ཡོད་མ་རེད་ད་དེ་དེ་འདྲའི་རེ་བ་ཞིག་རེད། དེའི་མགོ་ཀོ། ཧུམ། དེ་ཚར་ཡ་ཡོད་མ་རེད་འཇིག་རྟེན་ཐོན་བྱུག་ལ་ཚར་ཡ་ཡོད་མ་རེད། ད་རེས་གཅིག་སྤྲད་ན་སོང་ན་དེ་ལས་མང་ཙིག་ཅིག་རེད། ཞིམ་པོའི་དེ་ལས་མང་ཙིག་ཅིག་རེད། དེ་ལ་ཚ་ཞིག་ཙམ་ཡོད་ཆུ་ཡི་གཉེར་མ་ནང་བཞིན་རེད། ཧུམ། དེ་འདྲའི་དེ་འདྲའི་ངང་ལས་མི་ཚེ་འདི་རྫོགས་ཆོས་བྱེད་རྒྱུ་མ་བྱུང་བ་ཅིག། སྨོན་གྲོ་ཆོས་གྲགས་ཟེར་མཁན་དེ་འདྲ་བ་བྱུང་གི་རེད། སྨོན་གྲོ་ཆོས་གྲགས་དེ་མི་དྲག་ཆེན་པོ་ཅིག་ཡིན་པ་རེད་བ། མི་དྲག་ཆེ་མི་ཚོ་ལ་གྲོས་འདྲི་ས་བློ་འདྲི་ས་ངོ་མི་མགོ་འདོན་མཁན།

ཨང་དཀའ་ལས་ཁག་ནི་སྡུག་ནི་སྡུག་འཐུས་ཤོག་སྐྱིད་ནི་སྐྱིད་ཤོག་ལག་དེ་ཁྱོད་རང་རེད། ཨང་དེ་འདྲས་དེ་འདྲས་མི་ཚེ་འཐུས། ཨང་ཆོས་བྱེད་རྒྱུ་མ་བྱུང་ནས་མ་ཤེས་པ་མ་རེད་མ་ཤེས་པ་རེད། ཤེས་པ་དེ་བྱེད་རོགས་བྱེད་མཁན་ནི་ཆོས་རྒྱ་བཙན་ཆེན་པོ་ཡོད་རེད། བསྐྱེད་རིམ་རྫོགས་རིམ་རྒྱ་ཆེན་པོ་སྒོམ་དགོས་མ་རེད་སྐྱབས་འགྲོ་མ་ཎི་དམིགས་དམིགས་བརྩེ་ཡིན་ཕྱིར་ན་ཡར་ལྟུང་བཤགས་གི་ནི་རྒྱ་བཙན་ཤེས་པ་རེད་དེ་བྱེད་ཀྱི་མེད་པ་རེད། ཆོས་བྱེད་ས་ལས་ན་དེ་ནས་ཨང་པའི་ཁ་ཤས་ནི་དགེ་བཤེས་རེད་བ་སོང་ཙང་ཆོས་ཆེན་པོ་ཞིག་བྱེད་དགོས་པ་རེད།

ད་ཆོས་ཅིག་བྱེད་པ་བྱེད་པ་ལ་ཨ་ལི་རྡོ་རྗེ་དྲིལ་བུ་ནང་མཆོད་ཀ་ལི་འདུག་གི་ཆོས་བྱས་ཏེ་དགོད་རོགས་ཀྱི་དགོས་བསམ། བོད་པ་གང་ལ་དེ་འདྲས་རེད་ཁྱེད་གཟུགས་པོ་རེད་གཟུགས་གཟུགས་ཐག་ཐག་ཁྱིམ་མ་ཚར་རེ་བཅད། ཨང་དེ་བཟང་སྐྱོང་གནང་སྐྱོང་བྱེད་མི་ཚུགས་མ་རག་ཅིག་ཕག་གཟུགས་ཆུ་སྤྲད་ཚར་ཚུགས་མ་རག་ཅིག་རག་པ་ཡིན་ནའི་འདོད་པ་མ་ཕོག་ད་རག་ཚར་ནས་ལས་ཀ་ཡོད་མ་རེད་མེ་འདྲའི་གཟུགས་བཅུག་མེ་འདྲའི་གཟུགས་ཚར་ནས་ཨང་ནི་ཕིའུ་མ་རེད་ཆུ་ཤམ་པོ་ལས་བྲིས་ཤག་རེད་ཤི་བོ་རྒྱབ་ལ་བ་ཐུག་ས་མེད་པ་བྱེད།

ནང་གི་དེ་ནི་རང་ཉིད་དང་བཅས་པ་པའི། འཇའ་ཡལ་བ་ལྟར་བསམས་ནས། དབུ་མའི་ཡར་སྣེ་སྤྱི་བོ་ནས་མར་གུག་ནས་སྨིན་མཚམས་སུ་ཟུག། འདི་བུ་ག་ཧ་ཡང་བྱས། མར་སྣེ་བྷ་ག་ནས་མ་པའི་ཁ་བརྡ་ཆད་དུ་བྱས། ད་མར་སྣེ་དེ་ལ་འདིར་བྷ་ག་ནི་མར་ཡོང་ནས། པདྨ་འདབ་མ་གསུམ་པའི་དབྱིབས་ཅན་ཆོས་འབྱུང་དབྱིབས་ཅན་ཟེར་གྱི་རེད་ད། པདྨ་འདབ་མ་གསུམ་པའི་དབྱིག་ཅན། སྦར་མགར་གྱི། དང། པད་དཀར་གྱི་སྦུ་བུ་ཟེར་བའི་ཟེ་འབྲུ་རེད། པད་དཀར་གྱི་དཀྱིལ་གྱི་ཟེ་འབྲུ་ལ་སྦུ་བུ་ཟེར་བ་རེད། དེ་ལྟ་བུའི་ཟེ་འབྲུ་དཀར་པོ་བཅས། ཡང་ན་དེ། མ་དང། ཡང་ན་དེ་ལ་ཆོས་འབྱུང་དམར་པོ་གྲུ་གསུམ་གྱིས་བཅད་ཡང་དེ་ཆོས་འབྱུང་རྩ་བ་དེ་དབུ་མ་ནང་ལ་ཡར་འགྲོ། རྩེ་དེ་མར། ཕྱི་རོལ་དབུ་མ་ཁ་བསྟན། རྩ་བ་དེ་ནས་ཨི་ཁུང་ཡོད་བསྡད་པ་བྱེད་ཡང་དབུ་མ་ནང་ལ་ཡར་འགྲོ་ས་ཡོད་པ་བསྡད་བྱེད། ཁ་ཕྱིར་བསྟན་པར་བྱ། དབུ་མ་ནང་དུ་རྩ་བ་ཟུག་པར་བྱ། དེ་ལ་སྦུག་པ་ཐ་ལི་གཡོ་ལྡན་གྱིས་བྱ། ལ་ཟུར་གཉིས་འདུག་སྟེ་ཟུར་གཅིག་གང་ལ་ཡ་དན་བཞག་གྲུ་གསུམ་ཡིན་ཙང། འོ་ད་དེ་འདྲ་གཅིག་བསྒོམ་པར་དེ་འདྲ་གཅིག་བསྒོམས་ནས་དེ་ལ་དམིགས་པ་བརྟན་སོང་ན། དེ་བས་རྩ་སྲུང་བའི་ནང་མ་ནང་ནས་སྟེང་འོག་རླུང་གི་འགག་ཚུལ་སྟོང་ཕྲག་དོན་གཉིས་དང་མེད་དོ་དེ་ཡོངས་སུ་གང་བ་ཞིག། ད་ཁ་དོག་ལྔ་ལྡན་མེད་བསམ་ཐིག་ལེ་རེད་ཁ་དོག་ལྔ་ལྡན་དེ་རེད། ད་དེ། ཡང་ནི་ཆོས་འབྱུང་གི་ནང་ལོགས་ལ། ཆོས་འབྱུང་གི་ནང་ལོགས་དེ། ཆོས་འབྱུང་འདི་ལ་འདོད་ལ་བརྟེན་ཏེ་བའི་ལས་ཕུན་སམ་གྱི་ཆོས་འབྱུང་དེ་བླངས་ལ་ཐིག་ལེ་ལྔ་ཚོམ་བྱས། དབུས་སུ་ཐིག་ལེ་དཀར་པོ་བྱས། ཐིག་ལེ་དཀར་པོ་ནི་མདུན་དེ་ལ་དེ་ནས། འདིར། སྔོན་པོ་བྱས། གཡས་ངོས་དེ་ལ་སེར་པོ་རྒྱབ་ངོས་དེ་དམར་པོ་གཡོན་ངོས་དེ་ལྗང་གུ།

སེར་པོ། རྒྱབ་དང་ནུབ་གཅིག་པ་རེད་དམར་པོ། བྱང་དང། གཡོན་གཅིག་པ་རེད་པ་ལྗང་གུ་བྱེད། དེ་ལྟ་བུའི་ཁ་དོག་ལྔ་ལྡན་སྨིན་མཚམས་དེ་ལས་ནི་སྤྱི་བོ་སོན་ལས་བྱུང་བ་འདར་ཆུ་ཅན་སྨིན་མཚམས་ལ་བཞག། སྨིན་མཚམས་ནས་ཡར་འགྲོ་སྤྱི་བོ་ལ་འགྲོ་དགོས་རེད་སྤྱི་བོ་སོན་ཡང་སོན་ཁོ་ཡང་སྤྱི་བོ་ལ་འགྲོ་དགོས་རེད་པ། འང་དེ་འདྲ་ཞིག། ཁ་དོག་ལྔ་ལྡན་གྱི། ཐིག་ལེའི་སྡོང་པོ།

ཐོག་མ་ཐོན་རླུང་རོ་དེ་རྩ་གེགས་རླུང་གེགས་མི་འབྱུང་བའི་ཆེད་རེད། རླུང་རོ་དགུ་ཕྲུགས་སུ་བསལ། དེ་ནས་ཐིག་ལེ་དེ་ལས་པའི་རང་གི་སེམས་ཞུགས་པ་ནང་བཞིན་བྱས་ནས། ཨ་ནི། པས་སྒོམ་པ་རེད་བསྒོམས་ནས་ད་དམིགས་པ་བརྟན་པའི་ཚད་དེ། ལྟད་མོ་ལྟ་མཁན་འདྲ་བ་ཅིག་མེད་པ་ཅིག་རང་ཐིག་ལེ་དེ་ཡིན་པ་ཡིན་པར་བྱས། དེ་དམིགས་པ་བརྟན་པའི་ཚད་རེད་བོ་དེ། སེམས་ཞུགས་ས་ལ་རླུང་ཞུགས་པ་ཡིན་ཙང་ཨ་ནི་དཔྲལ་བ་ཟ་ཁུལ་ཁུལ་ནག་ཀང་ཀང་འདྲ་བོ་དེ་མ་ཡོང་གི་བར་དུ་སྒོམ་དགོས་རེད།